ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་པ་སྨིན་ཟླའི་ཚེས་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ཟླ་བ་བཅུ་གཅིག་པའི་ཚེས་བཅུ་བདུན་རེས་གཟའ་པ་སངས་ཉིན་གྱི་སྔ་དྲོའི་ལས་རིམ་དེ་ད་ལྟ་འགོ་ཚུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གི་སྲིད་འཛིན་དང་ཚོང་ལས་འགོ་ཁྲིད་རྣམས་ཨ་རིའི་གྲོང་ཁྱེར San Francisco ནང་དགོང་དྲོའི་གསོལ་སྟོན་ཚོགས་ཡུལ་དུ་ངོ་རྒོལ་ལས་འགུལ་སྤེལ་མཁན་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མིར་རྒྱ་ནག་གི་དྲག་ཆས་མ་སྤྲས་པའི་ཉེན་རྟོག་པས་ཁོང་ཚོའི་ངོ་རྒོལ་གྱི་འཕྲེད་དར་འཕྲོག་པ་མ་ཟད་ཉེས་རྡུང་བཏང་བ་དང། རྗེས་འདེད་བཏང་བའི་གནས་སྟངས་བྱུང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། ཨ་རི་དང་རྒྱ་ནག་གི་སྲིད་འཛིན་རྣམ་གཉིས་མཇལ་འཕྲད་སྐབས་བོད་གཙོས་པའི་ཤར་ཏུར་ཀི་སི་ཐན་སོགས་པའི་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པར་བློ་འཚབ་ཡོད་པ། སྲིད་འཛིན་ཇོ་བྷ་དན་མཆོག་གིས་བརྗོད་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ནང་ཆོས་ལྟ་གྲུབ་ཀྱི་ལྟ་ཚུལ་ལྟར་ན་དེང་དུས་ཀྱི་སྤྱི་ཚོགས་ནང་འཕྲད་བཞིན་པའི་མིའི་སེམས་ཁམས་ཀྱི་དཀའ་ངལ་གྱི་རྒྱུ་རྩ་བ་ནི། མི་ཚོས་ལྟོ་གོས་གཏམ་གསུམ་ལ་ཆགས་པའི་ཉོན་མོངས་དེ་ཡིན་པ་རེད་ཅེས་ཨ་རིའི་ཇོར་ཇཱི་ཡ་མངའ་སྡེ་གྲོང་ཁྱེར་ཨེཏ་ལན་ཏཱ་ནང་ཡོད་པའི་འབྲས་སྤུངས་བློ་གསལ་གླིང་ཆོས་ཚོགས་ཀྱི་སྒོམ་ཁྲིད་དགེ་རྒན

རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཨ་རིའི་ཐཱ་མཱ་ཕྷེ་ཤཱོ་ཚོང་ལས་ཁང་གི་གཙོ་འཛིན་གཙོས་པའི་ཨ་རིའི་ཚོང་དོན་འགོ་ཁྲིད་མང་པོ་ཞིག་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་ཉིན་ཨ་རིའི་མངའ་སྡེ་ཀ་ལི་ཧྥོར་ནི་ཡའི་གྲོང་ཁྱེར San Francisco ནང་གི་ཧའེ་མགྲོན་ཁང་དུ་དགོང་དྲོའི་གསོལ་སྟོན་བྱེད་ཡུལ་དུ་བོད་རང་བཙན་སློབ་ཕྲུག་ཚོགས་པས་ངོ་རྒོལ་ལས་འགུལ་སྤེལ་བ་མ་ཟད་བོད་ནང་གི་བོད་ཕྲུག་ས་ཡ་གཅིག་ལྷག་ནང་མི་དང་ཁ་བྲལ་བཏང་ནས་གཏན་འཇགས་སློབ་གྲྭར་བཅུག་པ་དང་བོད་མིའི་ཟུངས་ཁྲག་ནས་རིགས་རྫས་བསྡུ་བའི་རྒྱ་ནག་གཞུང་གིས་བོད་ཐོག་ལ་འཛིན་པའི་སྲིད་བྱུས་རྣམས་རྒྱལ་སྤྱིར་ངོ་སྤྲོད་བྱེད་ཐུབ་པ་བྱུང་བ་དེ་ནི་རྒྱལ་སྤྱིའི་གསར་ལམ་ཁག་ཏུ་བོད་དོན་ལས་འགུལ་གྱི་གནས་ཚུལ་གང་སར་སྤེལ་བའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་འགན་འཛིན་འཆི་མེད་ལྷ་མོ་ལགས་ཀྱིས་ངོ་སྤྲོད་གནང་བྱུང། ང་རང་ཚོའི་བོད་རང་བཙན་སློབ་ཕྲུག་ཚོགས་པའི་ངོ་རྒོལ་ལས་འགུལ་དེ་ཧ་ཅང་གི་ཡག་པོ་བསྒྲུབས་སོང་བསམ་གྱི་འདུག་སྤྱི་བཏང་ནས་ལས་འགུལ་བསྒྲུབས་དང་མ་བསྒྲུབས་དེ་ང་རང་ཚོའི་དམིགས་ཡུལ་ལ་རག་ལས་ཀྱི་རེད་བསམ་ང་རང་ཚོའི་གི་དམིགས་ཡུལ་དེ་དེ་རིང་རྒྱ་ནག་གི་ཞི་ཅིན་ཕིང་རང་དབང་ལུང་པ་ཅིག་ལ་སླེབས་དུས་སྐབས་ལ། རྒྱལ་སྤྱིའི་ལུང་པ་སྡིངས་ཆ་གང་ལ་ཡང་ཞི་ཅིན་ཕིང་གི་གདོང་པ་དངོས་གནས་དེ་ག་རེ་ཡིན་པའི་དེ་སྟོན་ཡ་དེ་ང་ཚོའི་དམིགས་ཡུལ་རེད། ཁེ་ས་དགོང་དག་ཁོ་རང་ཨ་རིའི་གྲགས་ཅན་ཆེན་པོ་ཆེན་པོ་དེ་འདྲའི་མཉམ་དུ་ཁ་ལག་ཟ་ཡ་མི་ཁ་ཤས་ཤིག་གིས་ཌོ་ལར་ཁྲི་བཞི་སྤྲད་ནས་ཁོ་རང་མཉམ་དུ་ཁ་ལག་ཟ་ན་ལ་དེ་གི་གོ་སྐབས་དེ་ལ་ཡང་ཁྲི་བཞི་སྤྲད་པ་རེད། ཁ་ལག་དེ་སྐབས་ལ་ཞི་ཅིན་ཕིང་ཕྱི་བོ་ལེབ། གཅིག། གཉིས་པ་དེ་གསར་འགྱུར་པ་སུ་ཡིན་ནའི་ད་ལྟ་ཞལ་ལག་དེ་སྐོར་ལ་ཡང་བྲིས་པ་ཡིན་ན་ང་རང་ཚོའི་ངོ་རྒོལ་སྐོར་ལ་ཡང་ཡིན་གཅིག་མིན་གཅིག་བརྒྱ་ཆ་བརྒྱ་ནས་བརྒྱ་ཁོང་ཚོས་བྲིས་ཡོད་རེད། འདི་སོང་ཙང་ང་ཚོ་མི། ཏེས་ཅིག་མེད་པ་ཡིན་ནའི། རྒྱ་མི། སྟོང་ཕྲག་མང་པོ་ཅིག། པེ་ཤ་སྤྲད་རྒྱུ། ཕྱི་ལོགས་ལ་ཡང་ཁོ་རང་ཚོའི་ཞི་བུ་ཅིག། རྒྱ་མི་གཞུང་ལ་དགའ་བསུ་བྱེད་མཁན་དེ་འདྲས་ཡོང་བ་རེད། ང་ཚོ་མི་བརྒྱ་ཙམ་ལས་ཡོད་མ་རེད་ཡིན་ན་ཡང། གསར་འགྱུར་གང་ག་ལ་ཡང་ང་ཚོའི་བོད་ནང་ལ་ཡང་དཀའ་ངལ་ག་རེ་ཡིན་མེད་དང་བོད་རང་དབང་མེད་པ་དང་བོད་ནང་གི་དཀའ་ངལ་དམིགས་བསལ་གཏན་བཅའ་སློབ་གྲྭ་སྐོར་ལ་དང་ང་རང་ཚོའི་གི་ཁྲག་དང་རིགས་རྫས་བསྡུ་རུབ་ཀྱི་སྐོར་ལ་ཡང་ང་ཚོའི་གི་གསར་འགྱུར་པ་གང་ག་ལ་ཡང་བཤད་ཡ་གི་གོ་སྐབས་རག་པ་རེད་སོང་ཙང་ང་རང་ཚོའི་གི་དམིགས་ཡུལ་དེ་བོད་རང་བཙན་སློབ་ཕྲུག་ཚོགས་པའི་ངོ་རྒོལ་ལས་འགུལ་དེ་ཧ་ཅང་གི་ཡག་པོ་འགྲུབ་སོང་བསམ་གི་འདུག། བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་སྐབས་དེར་ལས་འགུལ་སྤེལ་མཁན་མི་བཞི་ནས་མཚན་ལ་མི་ལོ་ཞུ་བ་ཨ་རིའི་ཉེན་རྟོག་པས་ཁྱུག་ཙམ་བཀག་ཉར་བྱས་པ་དང་ཚེ་ལྷ་རྫོགས་བཟང་ལགས་ཀྱིས་མགྲོན་ཁང་མདུན་གྱི་ལྕགས་ར་མཐོ་པོའི་སྟེང་དུ་འཛེགས་ཏེ་གནམ་གཤིས་སྡུག་པོ་དང་ཁོར་ཡུག་གི་ཉེན་ཁར་མ་འཛེམས་པར་ཆུ་ཚོད་ལྔ་ལ་བོད་རྒྱལ་དར་འཕྱར་ནས་བསྡད་ཡོད་པ་རེད་འདུག། ང་ཚོས་བོད་མི་བཞི་གིས་ངོ་རྒོལ་ལས་འགུལ་སྤེལ་བ་དེ་ཚེ་ལྷ་རྫོགས་བཟང་ལགས་ཀྱིས Hyatt། མགྲོན་ཁང་གི་ཕྱི་ལོགས་ཡ་ལྕགས་ཐག་དེ་ཡང་འཛེགས་ཡ་ལ། མི་ལའི་ལགས་དང་དཀོན་མཆོག་ལགས་དང། ཉི་མ་ལགས་ཀྱིས་རོགས་པ་བྱས་པ་རེད། འདི་སྐབས་དུ་མི་ལའི་ལགས་ལ་ཡང་ཉེན་རྟོག་པ་གིས་འཇུ་དུས་སྐབས་ལ་ཡང་ཏེས་རིང་ག་ཟུར་ལ་ཉར་བྱས། ཨ་ནི་གཞུག་ལ་ཡང་ང་ཚོའི་བོད་པའི་གི་སྐད་འབོད་རྒྱག་ས་གི་ས་ཆ་ཁུར་ཕུལ་དེ་ལ་ཡང་མར་རང་འཇགས་བསྐྱལ་པ་རེད་སོང་ཙང་མི་ལའི་ལགས་ལ་གློད་སོང། དེའི་གཞུག་ལ་ཡང་ཚེ་ལྷ་ལགས་ལྕགས་ཐག་སྒང་ལ་ཡང་འཛེགས་བྱས་ཆུ་ཚོད་ལྔ་ལྷག་མོ་རང་བསྡད་པ་རེད། དང་པོ་མོ་རང་ཡར་འཛེགས་དུས་ནས་དམ་བཅའ་ཅིག་བཞག་པ་རེད་དམ་བཅའ་དེ་ག་རེ་རེད་ཟེར་ནས་ཞུས་པ་ཡིན་ན་ཞི་ཅིན་ཕིང་འབུ་ལ་ཡར་སླེབས་སླེབས་བར་དུ་མར་བབས་ཀྱི་མེད་ཟེར་ནས་མོ་རང་གིས་དེ་དམ་བཅའ་བཞག་པ་རེད་སོང་ཙང་ཆུ་ཚོད་ལྔ་ལྷག་ཆར་པ་རྒྱབ་དུས་སྐབས་ལ་རེད་ང་ཚོ་མི་ངོ་རྒོལ་རྒྱབ་ཉེན་རྟོག་པ་གང་ག་སླེབས་དུས་སྐབས་ལ་རེད་རྒྱ་མི། ཁོང་ཁྲོ་ཟ་མཁན་དེ་འདྲས་མང་པོ་ཅིག་སླེབས་ཡིན་ནའི་ཀྱེ། ཚེ་ལྷ་རྫོགས་བཟང་ལགས་ཕ་གིའི་ལྕགས་ར་སྒང་ལ་ཡར་བཞུགས་པ་རེད་ཆུ་ཚོད་ལྔ་ལྷག། མོ་རང་མར་བབས་དུས་སྐབས་ལ་ཡང་ཉེན་རྟོག་པ་གིས་ང་ཚོ་ལ་ག་རེ་ཅིག་བྱས་མ་སོང་ཚེ་ལྷ་ལགས། ང་ང་ཚོ་ཚུར་རང་འཇགས་བོད་པའི་ངོ་རྒོལ་རྒྱབ་ས་ཡ་བསྐྱལ་སོང། དེ་བཞིན་འཆི་མེད་ལྷ་མོ་ལགས་དང་རོགས་པ་ན་གཞོན་གསུམ་བཅས་ཀྱིས་མགྲོན་ཁང་གི་ཁ་སྤྲོད་ཀྱི་ཐོག་སོ་བཞི་པ་ནས་ངོ་རྒོལ་གྱི་འཕྲེད་དར་འཕྱར་བའི་སྐབས་རྒྱ་མིའི་ཉེན་རྟོག་པས་འཕྲེད་དར་འཕྲོག་པ་མ་ཟད་ཉེས་རྡུང་ཡང་བཏང་འདུག།
ཚེ་ལྷ་མགྲོན་ཁང་གི་ལྕགས་ར་འདི་འཛེགས་ཚར་བའི་གཞུག་ལ་ཡ། མགྲོན་ཁང་གི་ཁ་གཏད་ཕྱོགས་འོག་ལ་ཡ། མོ་ཊ་བཞག་ས་འདི་ལ་ཡ། གཞོན་སྐྱེས་གསུམ་དང་ང་རང་ཕ་གིར་འགྲོ་བ་ཡིན། ཕ་གིར་ཡ། ང་རང་ཚོའི་གི Banner། ཞི་ཅིང་པིང་ཁྱོད་རང་གི་དུས་ཚོད་རྫོགས་པ་རེད་བོད་རང་བཙན་ལབ་ནས Banner འདི་ཕབ་ཡ་གི་འཆར་གཞི་བཏིངས་པ་རེད། ང་ཚོ་ཐོག་སོ་བཞི་པ་ནང་ལ་བསྡད་དེ་ཡིན། དེ་ནས་ནི་གཞུག་ལ་ཐོག་བརྩེགས་གསུམ་པ་ནས་རྒྱ་མིའི་སོ་པ་ཡིན་ནའི་རེད་རྒྱ་མིའི་དམག་མིས་གདོང་པ་བཀབ་བྱས་ཁོ་རང་ཚོའི་གི་འོག་ནས་ང་ཚོའི Banner དེ་བཅག་སྟེ་མར་འཐེན་པ་རེད་འཐེན་དུས་སྐབས་ལ་ཡང་ང་ཚོ་ཐོག་བརྩེགས་བཞི་པ་ལ་ཡོད་ནས་ཡོད་ནས་མར་ཟ་རོ་ཟ་རོ་བྱས་སོང་དེའི་གཞུག་ལ་ཡང་ང་ཚོ་ཡང་སྒོ་ནས Banner དེ་སྙེད་བྱས་ང་ཚོའི་ཐོག་བརྩེགས་བཞི་པའི་སྒང་ལ་སྒོ་ནས་མར་འབབ་ཡག་གི་ཐབས་ཤེས་བྱས་དེའི་སྐབས་སུ་རྒྱ་མི་དམག་མི་ཉི་ཤུ་ལྷག་བ་གའི་སླེབས་བྱས། ང་ཚོ་ལ་ཡ་ཉེས་དག་བཏང་བྱས་ང་ཚོའི Banner དེ་བཅག་སྟེ་འཕྲོག་སོང། མར་སླེབས་དུས་སྐབས་ལ་ཡ Security ཡིན་ནའི་རེད་ཉེན་རྟོག་པ་ཡིན་ནའི་རེད་ཁོ་རང་ཚོ་གང་གང་གི་རོགས་པ་གཅིག་བྱས་མ་སོང་ཨ་ནི་ང་ཚོ་མར་ལོག་པ་ཡིན།
ཁོང་རྣམས་ཀྱིས་མགྲོན་ཁང་མདུན་དུ་ངོ་རྒོལ་ལས་འགུལ་སྤེལ་བའི་རྗེས། ངོ་རྒོལ་དུ་སླེབས་པའི་བོད་མི་སྤྱི་ཡོངས་ཡོད་སར་བསྐྱོད་པའི་ལམ་དུ་རྒྱ་མིའི་ཉེན་རྟོག་པས་རྗེས་འདེད་བཏང་ནས་ཉེས་རྡུང་བཏང་བ་དང། ད་དུང་ངོ་རྒོལ་ལས་འགུལ་ཚར་ནས་ཁོ་ཚོ་སྡོད་སར་ལོག་པའི་ལམ་དུ་རྗེས་འདེད་བཏང་ནས་འཇིགས་སྐུལ་བྱས་པར་བརྟེན་ཁོང་རྣམས་ཀྱིས་ལམ་གཞན་དུ་གཡོལ་ནས་ལོག་དགོས་བྱུང་འདུག། མར་ལོག་བྱས་ང་རང་ཚོའི Campaign རྒྱག་ས་དེ་ལ་ཡ་འགྲོ་དུས་ཡང་མགོ་ནས་རྒྱ་མིའི་དམག་མི་ཚོ་ལ་ཡ་གདོང་པ་བཀབ་བྱས་ང་ཚོ་ལ་ཡ་ཉེས་དག་བཏང་སོང། དེ་མ་ཟད་ང་ཚོ Campaign རྫོགས་ཚར་བའི་གཞུག་ལ་ཡ་ནང་ལོག་དུས་ཁོ་ཚོ་ང་ཚོ་ལ་ཡ་རྒྱབ་ལ་སླེབས་སུ་སླེབས་སུ་བྱས། འཇིགས་སྣང་བཟོས་བྱས། ཐུབ་ཚོད་བཏང། དེའི་སྐབས་དུས་ང་ཚོའི་གི་ཉེན་རྟོག་པ་དངོས་གནས་ལ་ཡ་ང་ཚོ་ནང་ལོག་ཡ་ཐབས་ཤེས་བྱེད་ཀྱི་ཡོད། ལབ་ནས་ཞུ་དུས་ཁོ་རང་ཚོས་ང་ཚོ་རོགས་པ་བྱས་མ་སོང། ཨ་ནི་སོང་ཙང་ང་ཚོ་རུག་རུག་བྱས་བྱས། ལམ་ཁ་ནོར་བའི་ཕྱོགས་ལ་ཡ་འགྲོ་བྱས་ཨ་ང་ཚོ་ནང་ལོག་པ་ཡིན། ཐ་མ་དེ་ལ་ཡང་བོད་རང་བཙན་སློབ་ཕྲུག་ཚོགས་པའི་གི་ངོ་རྒོལ་བརྒྱབ་པ་དེ་ང་ཚོ་མི། ཏས་ལས་མེད་པ་ཡིན་ནའི། ཧ་ཅང་གི་ཤུགས་རྐྱེན་ཐེབས་ཡོད་རེད་བསམ་གྱི་འདུག་རྒྱལ་སྤྱི་ལུང་པའི་སྡིངས་ཆ་སྒང་ལ་ཡ་གསར་འགོད་པ་སུ་ཡིན་ནའི་སྐབས་ཡིན་ན་ད་ལྟ་བོད་རང་བཙན་སློབ་ཕྲུག་ཚོགས་པའི་གི་ལས་འགུལ་དང་བོད་པའི་གི་འཐབ་རྩོད་དེའི་སྐོར་ལ་ཡ་མ་ཤེས་མཁན་ཡོད་མ་རེད་སོང་ཙང། ཐ་མ་དེ་ལ་ཡང་ང་རང་ཚོའི་བོད་རང་བཙན་སློབ་ཕྲུག་ཚོགས་པའི་ངོ་རྒོལ་ལས་འགུལ་བོད་ཕྱི་ནང་ལ་ཡོད་པའི་བོད་མི་ཚང་མའི་ཆེད་དུ་ངོ་རྒོལ་བརྒྱབ་པ་འདི་ང་ཚོ་ཡི་ལས་འགུལ་འགྲུབ་རེད་བསམ་གྱི་འདུག། ད་རེས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་ལས་འགུལ་སྤེལ་བའི་སྐབས། ངོ་རྒོལ་བྱེད་མཁན་བོད་མི་སྤྱི་ཡོངས་རྣམས་མགྲོན་ཁང་ཉེ་འཁོར་དུ་བཞག་མེད་ཀྱང་བོད་མི་བརྒྱ་ལྷག་ཙམ་འདུ་འཛོམས་བྱས་ཡོད་པ་རེད་འདུག།

བློ་ཞིབ་པོའི་སྒོ་ནས་བཀོད་སྒྲིག་བྱས་པའི་རྗེས་སུ་ཞི་ཅིན་ཕིང་སྲིད་དབང་སྒེར་སྡོམ་པ་ཞིག་རེད་ཅེས་བཤད་ཀྱི་ཡོད་པའི་སྐོར་གྱི་གནས་ཚུལ་ཐད་གསར་འགོད་པས་དྲི་བར་ཡ་ལན་གནང་སྟེ་བཀའ་ལན་གནང་སྐབས། དེ་ནི་དངོས་བདེན་ཡིན་ཅིང་དམར་ཤོག་གི་འགོ་ཁྲིད་ནི་སྲིད་དབང་སྒེར་གཅོད་པ་རེད་ཅེས་ནན་བརྗོད་བྱས་ཡོད་འདུག། དེ་ཡང་རེས་གཟའ་ལྷག་པའི་ཉིན་ཨ་རིའི་སྲིད་འཛིན་ཇོ་སྦའི་ཏིན་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དོན་དུ་སྲིད་དབང་སྒེར་སྡོམ་པ་ཞིག་ཡིན་པའི་ལྟ་བ་འགྱུར་བ་སོང་མེད་ཅེས་བཤད་ཡོད་འདུག་ལ། སྐད་ཆ་དེ་ནི་རྒྱལ་ཁབ་གཉིས་ཀྱི་ཆེས་མཐོའི་འགོ་ཁྲིད་ཐུག་འཕྲད་བྱས་པའི་རྗེས་སུ་བཤད་ཡོད་ཅིང་སྐད་ཆ་དེས་ཟླ་ངོས་ཁ་ཤས་རིང་ལ་བཀོད་སྒྲིག་བྱས་པའི་མཉམ་འཛོམས་དེར་རྒྱ་ནག་ཕྱོགས་ནས་གླེང་སློང་ཤུགས་ཆེར་ཡོང་ངེས་ཚོད་དཔག་བྱེད་ཀྱིན་ཡོད་འདུག་དེ་ནི་དེ་སྔ་སྲིད་འཛིན་ཇོ་བྷའི་ཏིན་གྱིས་ཕྱི་ཟླ་དྲུག་པའི་ནང་ཕྱི་སྲིད་བློན་ཆེན་རྒྱ་ནག་ཏུ་ཕེབས་ནས་ཕྱིར་འཁོར་བའི་ཉིན་གཅིག་གི་རྗེས་སུ་དང་རྒྱ་གར་གྱི་སྲིད་བློན་ཨ་རིར་མ་ཕེབས་ཀྱི་ཉིན་གཅིག་ཙམ་གྱི་གོང་ལ་གསུངས་པ་རེད། ལངས་ཕྱོགས་གཅིག་གྱུར་བཟུང་བའི་བཀའ་མོལ་ཞིག་ཆགས་ཡོད་པ་རེད། ཨ་རིའི་སྲིད་འཛིན་ཇོ་པཱི་ཏིན་གྱིས་སན་ཧྥ་རན་སིས་ཀོ་རུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ཐུག་ནས་ཆུ་ཚོད་བཞིའི་རིང་ལ་གླེང་མོལ་བྱས་པའི་རྗེས་སུ་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་འདུག་ལ། ཕྱི་ཟླ་དྲུག་པའི་ནང་དུ་ཨ་རིའི་སྲིད་འཛིན་ཇོ་པཱི་ཏིན་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ནི་སྲིད་དབང་སྒེར་སྡོམ་པ་ཞིག་རེད་ཅེས་བཤད་ཡོད་སྟབས། གསར་འགོད་ཚོགས་འདུ་དེ་མཇུག་སྒྲིལ་རྗེས་སུ་གསར་འགོད་པས་ཁྱེད་ཀྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་སྲིད་དབང་སྒེར་སྡོམ་པ་ཞིག་རེད་ཅེས་པའི་ལྟ་བ་དེ་ད་དུང་ཡང་འཛིན་གྱི་ཡོད་དམ་ཞེས་པའི་དྲིས་ལན་དུ། ཇོ་པཱི་ཏིན་གྱིས། ལྟོས་དང། རེད། དོན་རྩ་ཞིག་གཞིར་བཟུང་ནས་བཤད་ན་ཁོ་སྒེར་སྡོམ་པ་ཞིག་རེད། དེའི་རྒྱུ་མཚན་ནི་ཁོས་དམར་ཤོག་རིང་ལུགས་པའི་རྒྱལ་ཁབ་ཅིག་ལ་འགོ་ཁྲིད་བཞིན་ཡོད་ལ། རྒྱལ་ཁབ་དེའི་སྲིད་གཞུང་གི་རྣམ་པ་དེ་ང་ཚོའི་སྲིད་གཞུང་དང་རྩ་བ་ཉིད་ནས་གཅིག་མཚུངས་མིན་ཅེས་འགྲེལ་བརྗོད་བྱས་ཡོད་འདུག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་རིར་མ་འབྱོར་བའི་གོང་ནས་བོད་དང་རྒྱ་རིགས་དམངས་གཙོ་རྩོད་ལེན་པ་སོགས་ཀྱིས་ཀྱང་རྣམ་པ་འདྲ་མིན་གྱི་སྒོ་ནས་ངོ་རྒོལ་ཤུགས་ཆེ་བྱས་ཡོད་པ་མ་ཟད། ཕྱི་ཚེས་བཅོ་ལྔ་ཉིན་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ཧོང་ཀོང་དང་ཤར་ཏུར་ཀི་སི་ཐན་ཡུ་གུར་མི་རིགས་སོགས་དམངས་གཙོ་དང་རང་དབང་ལ་དགའ་བའི་རྒྱ་ཆེའི་མི་མང་གིས་སྲིད་འཛིན་ཞི་ཅིན་ཕིང་ལ་སྔོན་དང་མི་འདྲ་བའི་ངོ་རྒོལ་ལས་འགུལ་ཤུགས་ཆེ་སྤེལ་ཡོད་འདུག་ཡང་ཨ་རིའི་སྲིད་འཛིན་ཇོ་སྦའི་ཏིན་གྱིས་ཀྱང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་སྐབས་སུ། ཀུན་ཁྱབ་རང་བཞིན་གྱི་འགྲོ་བ་མིའི་རིགས་ཀྱི་ཐོབ་ཐང་དང་རྒྱལ་ཁབ་ཡོད་དོ་ཅོག་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་བརྩི་སྲུང་ལ་ཁས་ལེན་བྱས་ཡོད་པའི་འོས་འགན་འཁུར་དགོས་པའི་སྐོར་ནན་བརྗོད་བྱས་ཡོད་པ་མ་ཟད། ཁོང་གིས་རྒྱ་ནག་གིས་བོད་དང་ཤིན་ཅང་ཧོང་ཀོང་འདུས་པའི་འགྲོ་བ་མིའི་ཐོབ་ཐང་ལ་གཏོར་བརླག་བྱེད་བཞིན་པར་སེམས་ཁུར་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་འདུག། ཡང་ཨ་རི་དང་རྒྱ་ནག་གི་སྲིད་འཛིན་རྣམ་གཉིས་མཇལ་འཕྲད་སྐབས་བོད་ཚུད་པའི་ཤར་ཏུར་ཀི་སི་ཐན་སོགས་ཀྱི་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་བློ་འཚབ་ཡོད་པ་སྲིད་འཛིན་ཇོ་སྦའི་ཏན་མཆོག་གིས་བརྗོད་ཡོད་པའི་སྐོར་འདི་གའི་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་གཉིས་ཏེ་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་སྲིད་འཛིན་རྣམ་གཉིས་མཇལ་འཕྲད་སྐབས་སྲིད་འཛིན་ཇོ་སྦའི་ཏན་གྱིས་རྒྱ་ནག་གཞུང་གི་དབང་བསྒྱུར་འོག་ཡོད་པའི་བོད་དང་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་བློ་འཚབ་ཡོད་པ་བརྗོད་འདུག། འདི་ཚེས་བཅོ་ལྔ་ཉིན་ཨ་མི་རི་ཀའི་ཀེ་ལི་ཧྥོར་ནི་ཡའི་མངའ་སྡེའི་ནང་གོང་ཞུས་སྲིད་འཛིན་རྣམ་གཉིས་མཇལ་འཕྲད་དང་འབྲེལ་བའི་སྐོར་ཨ་རིའི་ཕོ་བྲང་དཀར་པོ་ཡིས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། ཞི་ཅིན་ཕིང་དང་མཇལ་འཕྲད་སྐབས་སྲིད་འཛིན་ཇོ་སྦའི་ཏན་གྱིས་འགྲོ་བ་མིའི་ཐོབ་ཐང་གི་གལ་གནད་རང་བཞིན་སྐོར་བརྗོད་དེ། འཛམ་གླིང་གི་རྒྱལ་ཁབ་ཚང་མས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་འཇོག་བྱེད་དགོས་པའི་འགན་འཁྲི་ཡོད་པ་བརྗོད་འདུག་པ་མ་ཟད་བོད་ཚུད་པའི་ཤར་ཏུར་ཀི་སི་ཐན་དང་ཧོང་ཀོང། ཐའེ་ཝན་བཅས་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པར་བློ་འཚབ་ཡོད་པ་བརྗོད་འདུག། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨ་མི་རི་ཀའི་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དེ་རྩ་ཆེན་ཞིག་ལ་ངོས་འཛིན་གྱིས་ད་རེས་རྒྱ་ནག་གི་སྲིད་འཛིན་ལྷན་དུ་གླེང་སློང་གནང་བར་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་རྒྱ་ནག་གཞུང་གིས་བོད་ཙམ་མ་ཟད་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་མུ་མཐུད་རྡོག་རོལ་གཏོང་བཞིན་པ་འདི་ནི་འཛམ་གླིང་གི་དཀའ་རྙོག་ཞིག་ཀྱང་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་འདི་གི་གནས་སྟངས་ཐོག་ནས་རྒྱལ་སྤྱིའི་ནང་ལོགས་ལ་དཀའ་ངལ་ཆེན་པོ་ཆགས་ཀྱི་ཡོད་འོས་ཀྱི་གནས་སྟངས་ཤིག་ཆགས་ཀྱི་ཡོད་དུས་ཙང་ད་འདིའི་ཐོག་ནས་རྒྱ་ནག་གཞུང་ངོས་ནས་ཀྱི་ད་ཕན་ཆད་ལ་འདིའི་སྐོར་ལ་གནད་དོན་སྒང་ལ་སྐད་ཆ་བཤད་ཡོད་མ་རེད། མ་འོངས་པ་ལ་འདིའི་གནད་དོན་སྒང་ལ་ཨ་རིའི་གཞུང་གི་བསྒྲགས་གཏམ་ནང་ལོགས་ལ་བོད་ཀྱི་གནད་དོན་སྒང་སྐད་ཆ་བཤད་ཡོད་གསུང་བ་དེ་ནང་བཞིན་རྒྱ་ནག་གཞུང་གི་བསྒྲགས་གཏམ་ནང་ལོགས་ལ་བཤད་དགོས་ཡག་གི་གལ་ཆེན་པོ་ཆགས་ཀྱི་འདུག།
ཡང་ད་རེས་ཇོ་བྷའི་ཌེན་དང་སྲིད་འཛིན་ཞི་ཅིན་ཕིང་གཉིས་མཇལ་འཕྲད་དང་བསྟུན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཡོངས་ཁྱབ་གསལ་བསྒྲགས་ཞིག་སྤེལ་བའི་ནང། ཞི་ཅིན་ཕིང་གི་དབང་སྒྱུར་འོག་བོད་ནང་གི་ཛ་དྲག་གནས་སྟངས་སྐབས་དེར་སྲིད་འཛིན་ཇོ་བྷའི་ཌེན་གྱིས་ཁོང་དང་ཐུག་འཕྲད་གནང་གི་ཡོད་པ་འདི་ནི་བོད་ལྟ་བུར་མཚོན་ན་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ཆགས་ཡོད་པ་མ་ཟད་ངེས་པར་དུ་སྲིད་འཛིན་གཉིས་ཀྱི་དབར་བོད་དོན་ཐོག་གླེང་སློང་གནང་དགོས་པ་གལ་ཆེ་བའི་སྐོར་འཁོད་འདུག་པ་དང་དེ་སྔོན་ཉིས་སྟོང་ཉི་ཤུ་ལོར་སྲིད་འཛིན་ཇོ་བྷའི་ཌེན་གྱིས་འོས་བསྡུའི་དྲིལ་བསྒྲགས་སྐབས་ཁོང་གིས་རྒྱ་ནག་གཞུང་གིས་བོད་མིའི་སྐུ་ཚབ་ལྷན་དུ་གྲོས་མོལ་ཡོང་བར་ཤུགས་སྣོན་རྒྱག་རྒྱུ་ཡིན་པ་བརྗོད་པ་བཞིན་ད་རེས་དེ་ལྟར་གནང་ཐུབ་པའི་རེ་བ་ཡོད་པ་འཁོད་འདུག། ཨ་རིའི་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་སྙན་ཐོ་བཏོན་པའི་ནང། བོད་ནི་རང་དབང་མེད་པའི་ཡུལ་ལུང་ཆེས་སྡུག་ཤོས་གྲས་སུ་མིང་འདོན་བྱས་འདུག་པ་མ་ཟད། བོད་དོན་ལས་འགུལ་ལྟེ་གནས་ཁང་གིས་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བཏོན་པའི་སྙན་ཐོའི་ནང། རྒྱ་ནག་གཞུང་གིས་བོད་ནང་ལོ་དྲུག་ནས་བཅོ་བརྒྱད་ལ་སོན་པའི་བོད་ཕྲུག་རྣམས་བཙན་གྱིས་རང་གི་ཕ་མ་དང་ཁ་བྲལ་བཅུག་སྟེ་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭ་ཁག་ཏུ་སློབ་འཇུག་བྱེད་བཞིན་ཡོད་པ་གསལ་སྟོན་བྱས་འདུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་གནས་ཚུལ་རྒྱུས་ལོན་བྱས་པར་གཞིགས་ན། ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་དུ་བསྐོ་གཞག་བྱས་པ་ནས་བཟུང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་སོང་ཡོད་པ་ལྟེ་གནས་ཁང་དེ་ཉིད་ཀྱི་ཉམས་ཞིབ་པ་ཕུར་བུ་སྒྲོལ་མ་ལགས་ཀྱིས་འགྲེལ་བརྗོད་གནང་བཞིན། དཔེར་ན་འདི་ལོ་སྤྱི་ཟླ་བཅུ་པ་དང་བཅུ་གཅིག་བཅས་ཟླ་བ་གཉིས་ཀྱི་ནང། གཞིས་ཀ་རྩེ་ནས་ཡིན་པའི་བོད་མི་བསམ་འཕེལ་ལགས་ཚུད་པའི་བོད་ནང་བོད་མི་བརྒྱད་གར་སོང་ཆ་མེད་དུ་གྱུར་ཡོད་པ་མཁྱེན་རྟོགས་བྱུང་བ་ཙམ་ལས་ད་དུང་ཁ་གྲངས་དེ་ལས་མང་བ་ཡོད་སྲིད་པ་འགྲེལ་བརྗོད་གནང་སོང། མི་མང་པོ་ཞིག་གར་སོང་ཆ་མེད་བྱུང་བ་དང་ད་ག་ནང་བཞིན་གྱི་ཡང་འདི་བཙན་འཁྲིད་བྱས་པ་དེ་འབྲེལ་གྱི་གནས་ཚུལ་མང་པོ་ཞིག་གང་དྲང་ཉེ་ཆར་སྤྱི་ཟླ་བཅུ་པ་བཅུ་གཅིག་ནང་མང་པོ་ཞིག་ང་ཚོས་ཀྱི་དོ་སྣང་བྱུང་སོང། ད་འདི་ང་ཚོས་ཧ་གོ་བ་དེ་འདི་ག་ཚོད་རེད་ཧ་མ་གོ་བ་ག་ཚོད་ཡོད་རེད་ལ་ཅོ་ལ་རྒྱ་ནག་གིས་ག་དུས་ཡིན་ནའང་ཧ་མ་གོ་ཡག་གི་ཐབས་ཤེས་བྱེད་ནས་ཡིན་ནས་ཧ་མ་གོ་བ་ཐབས་ཤེས་བྱེད་བཞིན་དུ་ང་ཚོ་འདི་ག་ཚོད་ཀྱི་མཐོང་ན་ཧ་ག་ཚོད་ཡོད་རེད་ད་འདི་ང་ཚོས་བསམ་བློ་གཏང་ཡག་གི་གནས་ཚུལ་ཞིག་རེད། ཡང་འདི་ཚེས་བཅོ་ལྔ་ཉིན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཌེན་གྱིས་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་སྐབས་བོད་རྒྱ་དཀའ་རྙོག་དེ་བཞིན་གྲོས་མོལ་གྱི་ལམ་ནས་སེལ་དགོས་པ་གླེང་སློང་ཡོང་བའི་སྐོར་སྤྱི་འཐུས་ཚོགས་གཙོ་ཡི Twitter དྲ་ལམ་བརྒྱུད་འབོད་སྐུལ་ཞུས་འདུག་ཡང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ཀྱིས་ད་ལྟའི་རྒྱ་ནག་གཞུང་འདི་ནི་ཡིད་ཆེས་བྱེད་ཡུལ་གྱི་གཞུང་ཞིག་མིན་ནའང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཨ་རིའི་སྲིད་འཛིན་མཆོག་ལ་རྒྱ་ནག་དང་ལྷན་དུ་བོད་དོན་གླེང་སློང་ཡོང་བའི་སྔ་རྗེས་བར་གསུམ་དུ་འབོད་སྐུལ་ཐེངས་མང་ཞུས་ཡོད་པར་འགྲེལ་བརྗོད་གནང་སོང། ཡིན་པས་ནི་ད་ང་ཚོའི་ངོས་ནས་ལྟ་སྟངས་དེ་ད་ལས་ཅིག་ཞུ་བ་ཅིག

ཅིག་ཡང་སོ་སོ་རྒྱལ་ཁབ་ཀྱི་ཁེ་ཕན་ལ་ལྟ་བྱས་ནས་ཅིག་ག་འདྲ་འབྱུང་གི་ཡོད་མེད་དེ་ནི་རིམ་པས་ཅིག་ཧ་གོ་རེད་བསམ་གྱི་འདུག། ཡང་གོང་ཞུས་ཨ་མི་རི་ཀའི་ཕོ་བྲང་དཀར་པོའི་ཡོངས་ཁྱབ་གསལ་བསྒྲགས་དེའི་ནང་སྲིད་འཛིན་ཇོ་བྷའི་ཌེན་གྱིས་ཨ་མི་རི་ཀའི་ངོས་ནས་རྒྱ་ནག་གཅིག་གི་སྲིད་བྱུས་ངོས་འཛིན་བྱེད་ཕྱོགས་ཐད་འགྱུར་བ་གང་ཡང་ཕྱིན་མེད་ནའང་ཐའེ་ཝན་མཚོ་ཁའི་ཁུལ་དུ་ཞི་བདེ་དང་བརྟན་ལྷིང་ནི་འཛམ་གླིང་གི་ཁེ་ཕན་དང་དོ་སྣང་བྱེད་ཡུལ་ཞིག་ཏུ་གྱུར་ཡོད་ལ་རྒྱ་ནག་གཞུང་གིས་ཐའེ་ཝན་ཁུལ་དུ་དམག་དོན་ལས་འགུལ་སྤེལ་བར་ཚོད་འཛིན་དགོས་པ་ནན་བརྗོད་བྱས་འདུག། གཞན་ཡང་ད་རེས་ཇོ་བྷའི་ཌེན་དང་ཞི་ཅིན་ཕིན་གཉིས་ཀྱི་མཇལ་འཕྲད་འདི་ནི་ཨ་མི་རི་ཀས་མགྲོན་བདག་གནང་བའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཞོར་དུ་མཇལ་འཕྲད་གནང་བ་ཞིག་ཡིན་པ་དང་ལྷག་དོན་དུ་ད་རེས་མཇལ་འཕྲད་སྐབས་ཕྱོགས་གཉིས་བར་དམག་དོན་གྱི་འབྲེལ་ལམ་སླར་གསོ་ཡོང་བའི་གྲོས་མོལ་བྱུང་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་རྒྱུ། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་ཟུར་པ་སྐུ་ཞབས Karl Schwarzenberg མཆོག་ཉེ་ཆར་དགོངས་པ་རྫོགས་པར་ཁོང་གི་ནང་མིར་ཐུགས་གསོའི་འཚམས་འཕྲིན་མཛད་འདུག་དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་རེས་གཟའ་ལྷག་པ་ཉིན་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་གནད་ཡོད་ཆབ་སྲིད་པ་སྐུ་ཞབས Karl Schwarzenberg མཆོག་དགོངས་པ་རྫོགས་པར་ཁོང་གི་སྐུ་ཟླ་ལྕམ Theresa Schwarzenberg ལགས་སུ་ཐུགས་གསོའི་གསུང་འཕྲིན་བསྩལ་བའི་ནང། སྐུ་ཞབས Karl Schwarzenberg མཆོག་སྐུ་འཚོ་བཞུགས་རིང་སོ་སོའི་རྒྱལ་ཁབ་ནང་ཞབས་འདེགས་བསྒྲུབས་ནས་སྐུ་ཚེ་དོན་དང་ལྡན་པ་བྱུང་ཡོད་ཅིང། ཁོང་གིས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་དམ་པ་སྐུ་ཞབས Vaclav Havel མཆོག་གི་གཞུང་ནང་སྤྱི་ཁྱབ་བློན་ཆེན་གྱི་མཛད་འཁུར་བཞེས་པ་དང། དེའི་རྗེས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་གྱི་མཛད་འཁུར་བཞེས་སྐབས་ནས་བཟུང་ངོས་དང་ངོ་ཤེས་ཡིན་ཞིང། ཁོང་གིས་ཕྱི་སྲིད་བློན་ཆེན་གྱི་མཛད་འཁུར་བཞེས་པའི་སྐབས་ཤིག་ལ་ངོས་རང་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague དུ་བསྐྱོད་སྐབས། ཁོང་གི་གནམ་གྲུའི་ནང་ལྷན་དུ Brussels ལ་བསྐྱོད་རྒྱུའི་གོ་སྐབས་བྱུང། ངོས་ནས་ཁོང་གི་གནང་བབ་ལ་རྗེས་སུ་ཡི་རང་ཞུ་རྒྱུ་དང། ཁོང་ནི་ངོས་ཀྱི་ཉེ་བའི་གྲོགས་པོར་མུ་མཐུད་ནས་བརྩི་བཞིན་ཡོད་ལ། ཁོང་གི་མཛའ་གྲོགས་ཀྱི་འབྲེལ་བ་དང། བློ་བརྟན་འགྱུར་མེད་ཀྱི་རྒྱབ་སྐྱོར་ལ་བཀའ་དྲིན་རྗེས་དྲན་ཞུ་རྒྱུ་ཡིན་ཞེས་བཀོད་གནང་ཡོད་པ་རེད་འདུག་སྐུ་ཞབས Karl Schwarzenberg མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་ལོར་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague དུ་འཁྲུངས་ཤིང། ཁོང་ནི་ཅེཀ་སྤྱི་མཐུན་རྒྱལ་ཁབ་ཆབ་སྲིད་པ། དང། ཆེ་གྲས་མི་སྣ་གནད་འགག་ཅན་ཞིག་ཡིན་པ་མ་ཟད། ཉིས་སྟོང་བཅུ་མེད་བདུན་ནས་ཉིས་སྟོང་བཅུ་མེད་དགུ་བར་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་གནང་ཡོད་པ་རེད་འདུག་ཁོང་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་རེས་གཟའ་སྤེན་པ་ཉིན Austria རྒྱལ་ས Vienna ནང་དགོངས་པ་རྫོགས་པ་དང། ཁོང་ལ་ཤུལ་ལུས་སྐུ་ཟླ་དང་ཕྲུ་གུ་གསུམ་ཡོད་པ་རེད་འདུག།
སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་དོན་མུ་མཐུད་སྐྱོང་རྒྱུའི་རིགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ནས་ཉི་ཤུ་དགུ་བར་ཉིན་ལྔ་ཚོགས་གཏན་འཁེལ་བའི་གསལ་བསྒྲགས་གནང་འདུག་གསལ་བསྒྲགས་ནང་འཁོད་དོན་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ཞེ་དགུའི་ནང་གསེས་གཉིས་པ་ལྟར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པར་ཚོགས་དུས་ཉིན་གྲངས་བདུན་ལྷག་ཕར་འགྱངས་བྱེད་དགོས་བྱུང་ན་ཚོགས་གཙོ་སྦྲེལ་པོས་ཚོགས་དུས་ཕར་འགྱངས་ཀྱི་ཐག་གཅོད་བྱ་རྒྱུ་ཞེས་གསལ་བ་ལྟར། ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྗེས་མ་རྣམས་མུ་མཐུད་བསྐྱང་རྒྱུའི་དུས་ཚོད་གཏན་འཁེལ་བྱུང་མཚམས་འབྲེལ་ལམ་ཞུ་རྒྱུ་གནང་བ་ལྟར། ཚོགས་དུས་དྲུག་པའི་ལས་དོན་མུ་མཐུད་སྐྱོང་རྒྱུའི་རིགས་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ནས་ཉི་ཤུ་དགུ་བར་ཉིན་ལྔ་ཚོགས་འདུ་འབྱོར་ཐོ་འགོད་གནང་རྒྱུ་དང། དེ་བཞིན་ཕྱོགས་བཞུགས་སྤྱི་འཐུས་རྣམ་པ་བཞུགས་སའི་ཚོགས་དྲུང་ལས་ཁུངས་ནས་གོ་སྒྲིག་ཞུ་དགོས་རིགས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་འགྱངས་མེད་ཡིག་ཐོག་གནང་དགོས་པའི་སྐོར་བརྗོད་འདུག།
བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཨ་སི་ཏྲེ་ལི་ཡའི་རྒྱལ་ཁབ་ཏུ་ཆེས་ཐོག་མའི་གཞུང་དོན་འཚམས་གཟིགས་དེར་ཨ་སི་ཏྲེ་ལི་ཡའི་གྲོས་ཚོགས་གོང་མ་ནས་དགའ་བསུ་དང་ཁོང་གྲོས་ཚོགས་སུ་ཕེབས་པ་དེར་ངོས་ལེན་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཨ་སི་ཏྲེ་ལི་ཡའི་གྲོས་ཚོགས་གོང་མའི་ཚོགས་ཁང་དུ་ཕེབས་སྐབས་ཨ་སི་ཏྲེ་ལི་ཡའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Janet Rice། བོད་ནང་གི་བོད་མི་རྣམས་ལ་ཆེས་ཡ་ང་བའི་གནས་སྟངས་འཕྲད་བཞིན་པའི་སྐོར་དང། འཆར་ལོའི་ཕྱི་ཟླ་དང་པོའི་ནང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡོངས་ཁྱབ་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་ཀྱི་དུས་སྐབས་བོད་དོན་གླེང་གནང་དགོས་པའི་སྐོར་གླེང་གནང་ཡོད་པ་རེད་འདུག་ཡང་ཨ་སི་ཏྲེ་ལི་ཡའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པས་གྲོས་ཚོགས་ཀྱི་ཚོགས་ཁང་དུ་བོད་དོན་ངོ་སྤྲོད་ཀྱི་ཚོགས་འདུ་ཞིག་བསྐོང་ཚོགས་གནང་བ་དེར། གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ལྕམ། ཤཱ་རོན་ཁ་ལཱི་ཏོན་དང། གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྦྲེལ་པོ་ལྕམ་སུ་སན་ཏེམ་པལ་མན་དང། གྲོས་ཚོགས་འཐུས་མི་སྐུ་ཞབས་ལྡིན་སི་མིད་དང། གྲོས་ཚོགས་འཐུས་མི་ལྕམ་ཇཱེ་ནེད་རཱ་ཡིས་སོགས་ཨོ་སི་ཀྲོ་ལི་ཡའི་སྲིད་དོན་ཚོགས་པ་ཁག་གི་གྲོས་ཚོགས་འཐུས་མི་རྣམས་ཚོགས་ཞུགས་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་ཚོགས་འདུ་དེར་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་བོད་ནང་གི་ད་ལྟའི་ཛ་དྲག་གི་གནས་སྟངས་སྐོར་དང། བོད་མི་རྣམས་ཀྱིས་ཨོ་སི་ཊོ་ལི་ཡའི་གཞུང་ཕྱོགས་ནས་དེའི་ཐོག་ལག་ལེན་བྱེད་ཕྱོགས་སྐོར་དང། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་རྒྱ་དཀའ་རྙོག་སེལ་གྱི་དབུ་མའི་ལམ་ཐབས་ལམ་སྐོར་ངོ་སྤྲོད་གནང་བ་མ་ཟད། འཆར་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ཐོག་ཡོངས་ཁྱབ་བསྐྱར་ཞིབ་གནང་བའི་དུས་སྐབས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་སྐོར་དགོངས་འཆར་ཤུགས་ཆེ་འདོན་གནང་རྒྱུ་དེ་དགོས་ངེས་ཅན་ཞིག་ཆགས་ཡོད་པའི་སྐོར་གསུངས་འདུག།
གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་གར་ནང་བོད་དོན་ཞུ་གཏུག་སྤེལ་ཕྱོགས་ཀྱི་ལག་བསྟར་འཆར་གཞི་གཏན་འབེབས་དང་བཅས་ཉིན་གྲངས་གསུམ་རིང་གི་རྒྱ་གར་ནང་དང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ཐབས་བྱུས་ཚོགས་འདུ་དང་ཟབ་སྦྱོང་མཇུག་སྒྲིལ་གནང་ཡོད་པ་རེད། དེ་ཡང་ཚང་འཛོམས་ཐོག་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཀི་ཤན་ཀ་པུར་མཆོག་དང་སྐྱབས་རྗེ་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་ཟབ་སྦྱོང་ཐོག་ཚོགས་བཅར་བ་རྣམས་ལ་རྒྱ་གར་ནང་དུ་བོད་དོན་ཞུ་གཏུག་སྤེལ་ཕྱོགས་ཀྱི་ཐབས་བྱུས་སྐོར་དང། དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ངོ་བོ་དང་དམིགས་ཡུལ་ལས་དོན་བྱེད་ཕྱོགས་སྐོར། དེ་བཞིན་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཐོག་གཏན་ལ་ཕབ་པའི་བོད་དོན་ཞུ་གཏུག་སྤེལ་ཕྱོགས་ཀྱི་ལག་བསྟར་འཆར་གཞི་ཁག་ངོ་སྤྲོད་གནང་བའི་རྗེས་ཚོགས་བཅར་བ་རྣམས་སྡེ་ཁག་སོ་སོར་ཆ་བགོས་ཀྱིས་བགྲོ་གླེང་གནང་བ་སོགས་བརྒྱུད་རྒྱ་གར་ནང་བོད་དོན་ཞུ་གཏུག་སྤེལ་ཕྱོགས་ཀྱི་ལག་བསྟར་འཆར་གཞི་གཏན་འབེབས་གནང་ཡོད་པ་རེད། དེའི་ཐད་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་ཚོགས་འདུའི་ཉིན་མཐའ་མར་བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་འོད་འབར་ལགས་ཀྱིས་བོད་ནང་རྒྱ་ནག་གི་བཙན་གནོན་ལ་ངོ་རྒོལ་གནང་རིམ་དང

རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་དན་མཆོག་དང་ཆུ་ཚོད་བཞིའི་རིང་མཇལ་མོལ་གནང་སྐབས་ཐའེ་ཝན་གྱི་གནད་དོན་དེ་ཆེ་ཤོས་དང་ཉེན་ཚབས་ཆེ་ཤོས་དེ་ཡིན་པ་བརྗོད་ཡོད་པའི་སྐོར་ཨ་མི་རི་ཀའི་གཞུང་གི་དཔོན་རིགས་མཐོ་གྲས་ཤིག་གིས་གསུངས་འདུག་དེ་བཞིན་གོང་ཞུས་མིང་འདོན་མ་གནང་བའི་ཨ་མི་རི་ཀའི་གཞུང་གི་དཔོན་རིགས་དེས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཐའེ་ཝན་ཞི་བའི་ཐོག་ཟླ་སྒྲིལ་བྱེད་རྒྱུའི་འདུན་པ་ཡོད་པའི་སྐོར་གླེང་ཡང། དྲག་པོའི་ཐབས་ལམ་བེད་སྤྱོད་བྱེད་རྒྱུའི་ཆ་རྐྱེན་ཁག་ཅིག་ཀྱང་བཏོན་ཡོད་པའི་སྐོར་བརྗོད་འདུག་ཡང་གོང་ཞུས་ཨ་མི་རི་ཀའི་གཞུང་གི་དཔོན་རིགས་དེས། སྲིད་འཛིན་བྷ་དན་མཆོག་གི་ངོས་ནས་ཨ་མི་རི་ཀའི་ངོས་ཀྱི་རྒྱུན་རིང་གི་ལངས་ཕྱོགས་དེ་ཞི་བདེ་བརྟན་ལྷིང་གཉེར་རྒྱུའི་ཆོད་སེམས་དེ་ཡོད་ཅེས་དང། ཡིན་ནའང་ནམ་དུས་ཤིག་ལ་དཀའ་རྙོག་དེ་སེལ་དགོས་ངེས་ཤིག་ཆགས་ཡོད་ཅེས་གསུངས་པ་གསར་འགོད་པར་ལུང་འདྲེན་གནང་ཡོད་པ་རེད་འདུག། ཡང་དེའི་ཐད་ཐེ་ཝན་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ Jeff Liu ཡིས། རྒྱ་ནག་གིས་རྒྱལ་སྤྱིའི་སྤྱི་ཚོགས་ནས་ཐེ་ཝན་མཚོ་ཁར་ཞི་བདེ་བརྟན་ལྷིང་གཉེར་རྒྱུ་དེ་གལ་གནད་ཆེན་པོར་ངོས་འཛིན་གྱིས། མནོ་བསམ་མ་བཏང་བར་མི་དང་རྒྱུ་གྲོན་བྱེད་པའི་དམག་འཐབ་འགོ་འཛུགས་བྱས་པ་ཡིན་ན་དེར་བསམ་ཤེས་ཐུབ་པ་བྱེད་དགོས་ཞེས་བརྗོད་ཡོད་པ་རེད་འདུག་ཡང་ཁོང་གིས་ཐེ་ཝན་ངོས་ནས་དམག་འཐབ་སྐུལ་སློང་བྱེད་རྒྱུ་མིན་པ་དང། ཐལ་ཆེའི་བྱ་བ་སྤེལ་རྒྱུ་མིན་པ་མ་ཟད་གནོན་ཤུགས་འོག་མགོ་བོ་ཡང་སྒུར་རྒྱུ་མིན་པའི་སྐོར་བརྗོད་ཡོད་པ་རེད་འདུག་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་དན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་ལོ་ངོ་གཅིག་གི་རྗེས་ཀྱི་མཇལ་མོལ་དེའི་སྐབས་རྒྱལ་ཁབ་གཉིས་བར་དམག་འཐབ་མི་འབྱུང་བའི་སྐོར་དང། བཟི་སྨན་དང་བཅོས་མའི་རིག་རྩལ་སྐོར་གྲོས་མོལ་གནང་བ་དེ་དག་ཐོག་དོན་དངོས་ཀྱི་དོན་འབྲས་སོན་པ་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག། ནང་ཆོས་ལྟ་གྲུབ་ཀྱི་ལྟ་ཚུལ་ལྟར་ན་དེང་དུས་ཀྱི་སྤྱི་ཚོགས་ནང་འཕྲད་བཞིན་པའི་མིའི་སེམས་ཁམས་ཀྱི་དཀའ་ངལ་གྱི་རྒྱུ་རྩ་བ་ནི། མི་ཚེའི་ལྟོ་གོས་གཏམ་གསུམ་ལ་ཆགས་པའི་ཉོན་མོངས་དེ་ཡིན་པ་རེད་ཅེས་ཨ་རིའི། Georgia མངའ་སྡེའི་གྲོང་ཁྱེར Atlanta ནང་ཡོད་པའི། འབྲས་སྤུངས་བློ་གསལ་གླིང་ཆོས་ཚོགས་ཀྱི་སྒོམ་ཁྲིད་དགེ་རྒན། དགེ་བཤེས་ངག་དབང་ཕན་བདེ་ལགས་ཀྱིས་གསུངས་ཡོད་པའི་སྐོར། ཞིབ་ཕྲའི་སྣེ་འཁྲིད་ཞུས་པ་ཞིག་འདི་གའི་གསར་འགོད་པ་བསྟན་འཛིན་དཔའ་མོ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས། དེང་སྐབས་འཛམ་གླིང་བྲེལ་ཟིང་ཆེ་བ་དང་མིའི་དགོས་མཁོ་ཡང་མང་དུ་འགྲོ་བའི་ཀྱི་ཁྲོད་དུ་འཚོ་བ་ནི་ཧ་ལས་པའི་མགྱོགས་པོ་འགྲོ་བཞིན་ཡོད་པ་རེད། ཡང་སྟབས་མ་ལེགས་པ་ཞིག་ལ་དེའི་མཉམ་དུ་མི་སྒེར་གྱི་སེམས་ཁམས་ཡང་རྟག་ཏུ་གནོན་ཤུགས་དང་སེམས་ངལ་སྣ་ཚོགས་ཤིག་འཕྲད་བཞིན་པ་དངོས་ཡོད་གནས་ཚུལ་རེད། གནད་དོན་དེ་དང་འབྲེལ་བའི་ཐོག་ནས་དགེ་བཤེས་ངག་དབང་ཕན་བདེ་ལགས་དང་ལྷན་དུ་བཅར་འདྲི་གནང་ཡ་ཡིན། བཀྲ་ཤིས་བདེ་ལེགས་དགེ་བཤེས་ལགས། ཨ་ནི། ཐོག་མ་དེ་ཡང་མི་སྒེར་གཅིག་ནང་གི་ཡང་སེམས་ཁམས་ཀྱི་དཀའ་ངལ་དེ་འདྲའི་སླེབས་དགོས་ཡ་གི་གཙོ་བོ་དེ་ནི་རྒྱུ་མཚན་ག་རེ་ཡིན་ནམ། ནང་ཆོས་ཀྱི་ངོས་ནས་བཤད་པ་ཡིན་ན་ནི། སེམས་ཀྱི་སེམས་མ་སྐྱིད་པ་བཟོ་མཁན་དེ་ནི་ཉོན་མོངས་ཟེར་ཡ་དེ་ཟེར་བ་རེད་བ་ད་ཉོན་མོངས་ཟེར་ཡ་དེ་གིས་སེམས་མ་སྐྱིད་པ་བཟོ་གི་ཡོད་རེད། ད་ཉོན་མོངས་ལ་རིགས་འདྲ་མ་འདྲ་མང་པོ་ཞེ་པོ་ཅིག་ཡོད་རེད་ད། དེའི་ནང་ནས་ཡང་ད་རྩ་བ་རྩ་བ་འདྲ་པོ་དེ་ད་ནང་ཆོས་གཞི་བཞག་བྱས་པ་ཡིན་ན་མ་རིག་པ་ཟེར་བྱས་བདག་འཛིན་མ་རིག་པ་ཟེར་ཡ་ཅིག་བཞག་གི་ཡོད་རེད། དེ་ནས་ཡང། རིགས། གཞན་པ་གཅིག་ལ་རང་གཅེས་འཛིན་ཟེར་དེ། སོ་སོ་ཅོག་ཅིག་ནང་གསལ་གྱི་དྲན་ཏེ། རང་ཉིད་རྐྱང་པ་ཅིག་གཅེས་པར་འཛིན་ཏེ་དེ་འདྲའི་གི་བློ། ད་དེ་ཚོ་རིགས་དེ་ད་ཕལ་ཆེར། སེམས་ཉིད་ཀྱི་ད་སེམས་ཀྱི་དཀའ་ངལ་ཡོང་ས་གི་རྩ་བ་འདྲ་པོ་དེ། ད་དེ་ཚོ་ཡིན་ས་རེད་བདག་འཛིན་མ་རིག་པ་དང་རང་གཅེས་འཛིན་དེ་དག་རྐྱེན་བྱས་པ་ལ་བརྟེན་ནས་ཨ་ནི་ཉོན་མོངས་ད་འདོད་ཆགས་ཞེ་སྡང་གཏི་མུག་ད་ཕྲག་དོག་ང་རྒྱལ་ལ་སོགས་པ་ད་ཉོན་མོངས་རིགས་མང་པོ་ཅིག་ཡོད་པ་དེ་ཚོ་གང་ག་ད་ཅིག་སེམས་མ་སྐྱིད་པ་བཟོ་ཡ་ཡིན་པ་དེ་ད་ག་ཟེར་རེད་ཐེ་ཚོམ་མེད་པ་ཅིག་རེད་བ་གང་ག་ཡིན་ག། ལགས་འོ་ཨ་ནི་ཨ་དགེ་བཤེས་ལགས། ད་སྤྱིར་བཏང་གི་མི་སྒེར་གྱི་སེམས་ཀྱི་ནང་གི་ཨ་ནི་དཀའ་ངལ་གྱི་བྱུང་ཁུངས་ཅིག་རེད་བ་ལགས་ཨ་ནི་དེའི་སྐོར་ལ་ག་རེ་དགོངས་ཀྱི་ཡོད་ནམ་ལགས། ད་ནང་ཆོས་ཀྱི་ངོས་ནས་ད་ཅིག་སེམས་ཀྱི་དཀའ་ངལ་ཡོང་ས་དེ་གཙོ་བོ་འདྲ་པོ་ཅིག་མ་གི་ཅིག་བསམ་བློ་བཏང་ཕྱོགས་བསམ་བློ་བཏང་དང་མ་བཏང་པའམ་བསམ་བློ་བཏང་ཕྱོགས་དེ་ནོར་འཁྲུལ་གྱི་ཤོར་བ་ཅིག་ད་འདི་ཕལ་ཆེར་ཚན་རིག་པ་ཚོ་གི་ཡང་བསམ་བློ་བཏང་སྟངས་ད་སྤྱིར་བཏང་སེམས་མ་སྐྱིད་པ་གི་བྱུང་ཡས་གི་རྐྱེན་རྩ་རིགས་མང་པོ་ཡོད་རེད་བ་ད་ཕྱི་གི་དཀའ་ངལ་ད་ཅིག་སོ་སོའི་ལས་ཀ་རེད་ནང་མི་རེད་ད་དེ་འདྲའི་མང་པོ་ཅིག་གི་རྐྱེན་ཅིག་ཡོད་རེད་དེ་ཨ་ནི་ཡང་ནང་གི་བསམ་བློ་བཏང་སྟངས་མ་འགྲིག་པ་དང་ཅིག་བསམ་བློ་བཏང་སྟངས་ནོར་འཁྲུལ་ཤོར་བ་ལ་བརྟེན་ནས་སེམས་ཀྱི་དཀའ་ངལ་འཕྲད་གི་ཡོད་པ་དེ་ད།

ལྟ་ཅིག་ནང་པའི་གི་ཐུན་མོང་མ་ཡིན་པ་ཅིག་གི་དག་ཉོན་ནི་འདྲ་པོ་དེའི་ལྟ་བསམ་བློ་བཏང་ཕྱོགས་མི་འགྲིག་པ་རེད་ཟེར་གི་བསམ་བློ་བཏང་ཕྱོགས་གཅིག་དེ་བདག་འཛིན་མ་རིག་པ་ཅིག་བདག་ཏུ་འཛིན་དེ་བློ་དེ་ནོར་འཁྲུལ་རེད་དེ་གི་རྐྱེན་ཅིག་ཡོད་རེད་ཟེར་ནས་དེ་ཕལ་ཆེར་ནང་པ་མ་གཏོགས་ཡོད་ཀྱི་མ་རེད་ཅིག་གཞན་སྤྱི་ཡོངས་གི་སྤྱིར་བཏང་གི་བསམ་བློ་བཏང་ཕྱོགས་དེ་དང་དེ་མ་འགྲིག་པ་ལ་སོགས་པ་དེ་ཚོ་ད་ཚན་རིག་པ་ནས་ཤེས་གི་རེད་ཆོས་ལུགས་གཞན་པ་ཚོ་གི་ཤེས་གི་རེད་བ་ཨ་ནི་ཕྱིའི་དཀའ་ངལ་དེ་ཚོ

ད high expectation ཟེར་བ་ད་རེ་བ་ཆེན་པོ་ཞེ་པོ་ཅིག་བརྒྱབ་ནས། ད་འདི་ཏན་ཏན་ད་འདི་གི་སེམས་ཀྱི་དཀའ་ངལ་ཅིག་ཡོང་གི་ཡོད་པ་དེ་གསལ་པོ་ཞེ་པོ་ཅིག་ལྷག་པར་དུ་དེང་སང་གི་སྤྱི་ཚོགས་ད་ཅིག་དངོས་པོ་ཞེ་དྲག་གི་ཡར་རྒྱས་མཐོན་པོ་འགྲོ་སྡོད་ཡས་ཀྱི་སྤྱི་ཚོགས་ཅིག་ཆགས་སྡོད་ཡོད་དུས་སེམས་ཀྱི་ནང་ལོགས་ལ་ད་ང་ཚོ་དང་མ་ཚོགས་ན་ད་ཅིག་ག་ཟེར་དགོས་རེད competition ཟེར་བ་ད་འགྲན་བསྡུར། འགྲན་བསྡུར་དེ་ཞེ་པོ་ཤུགས་ཆེན་པོ་ཅིག་དེ་འདྲའི་གི་སྤྱི་ཚོགས་ཅིག་ནང་བསྡད་འོང་དུས་ཙམ་པ་ལ། ད་ཅིག་ཕར་ཚུར་འགྲན་བསྡུར་བྱས་ཨ་ནི་ཅིག་སོ་སོ་རང་རྒྱལ་གཞན་ཕམ་ཟེར་ད་ལྟ་དེ་འདྲས་ཀྱི་སེམས་ཀྱི་བསམ་བློ་བཏང་ཕྱོགས་ཅིག་ཤུགས་ཆེན་པོ་ཅིག་སླེབས་འོང་དུས་ད་དེ་ཡོང་ཡས་ཅིག་དེ་ད་འདོད་ཆགས་སོ་སོ་གི་ཅིག་སོ་སོ་ལ་ཅིག་དགོས་ཡས་མིང་བཟོས་མིང་ལ་ཆགས་པ་ཡང་མིན་ན་གོ་གནས་ཡིན་ན་གོ་གནས་ལ་ཆགས་པ་ད་མང་པོ་ཅིག་སྤྱི་ཚོགས་ནང་ལོགས་ལ་ཡོང་ཡས་ཅིག་མིང་དེ་ལ། ད་ཅིག་ང་ཚོ Fame ཟེར་གི་རེད་བ་ད་མིང་དེ་ལ་ཅིག་ཆགས་ནས་ད་ངའི་མིང་དེ་སྤྱི་ཚོགས་ནང་སྡུག་ཅག་ཆགས་ཀྱི་རེད་ཟེར་ཏེ་དེ་འདྲས་ཀྱི་ཅིག་ཞེད་སྣང་དང་དངངས་སྐྲག་བྱེད་བྱས། ག་ཟེར་སེམས་སྡུག་གི་དཀའ་ངལ་ད Depression འགྲོ་ཡ་རེད་ད་དེ་འདྲས་ལ་སོགས་པའི་སེམས་སྡུག་གི་དཀའ་ངལ་མང་པོ་བྱུང་ཡོང་དུས་ད་དེ་བཅག་ཐབས་ལ་ག་རེ་དགོས་གི་ཡོད་ཟེར་ན། ཆགས་པ་དེ། ལྟོ་གོས་གཏམ་གསུམ་ལ་ཆགས་པའི་ཆགས་པ་ཟེར་གི་བ་དུས་ཀྱི་འོ་ད་འདི་ཚོ་རིགས་དེ་ཆགས་པ་དེ་ཆུང་ལ་བཏང་ཡ་དེ། གལ་སྲིད་མ་ད་མ་བྱུང་པ་ཡིན་ན་ཡང།

ཉི་མ་གཅིག་ནི་འཆི་རྒྱུ་རེད། འཆི་བ་ངེས་པ་རེད། འཆི་བ་ངེས་པ་མ་ཟད་ནམ་འཆི་ངེས་མེད་རེད་ཟེར་དུས་ད་ག་དུས་ཤི་གི་ཡོད་མེད་དེ་སུ་གང་གཅིག་གི་ཧ་གོ་གི་མ་རེད། འཆི་བ་ཟེར་དུས་ནི་རྒྱུ་དཔལ་འབྱོར་དང་གང་ག་བཞག་ནས་རེད་བ། འཆི་བའི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པ་ཟེར་བ། འཆི་འགྲོ་དུས་ཙམ་པ་ལ་རྒྱུ་དཔལ་འབྱོར་གོ་ས་མིང། ཨ་ནི་ནང་མི་སུ་གང་གཅིག་གི་ཕན་གི་མ་རེད་གང་ག་བཞག་ནས་སོ་སོ་གཅིག་པོ་འགྲོ་ཡ་རེད། འཆི་བ་བསམ་བློ་བཏང་པ་ལ་བརྟེན་ནས་ཡང་གཅིག། ཚེ་འདི་གི་ད་ཅིག་ང་ཚོ་ལྟོ་གོས་གཏམ་གསུམ་ལ་ཆགས་པའི་ཆགས་པ་དེ་ཏོག་ཙམ་ཆུང་རུ་གཏང་ཡས་ཀྱི། ཡང་འཁོར་བ་དེའི་ནང་ལོགས་ལ་འགྲོ་བ་མི་ཚང་མ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཚང་མ་གཅིག་གྱུར་ཡིན་གསུང་བ་ནང་བཞིན་གྱི་ཨནི་ཡང་དེའི་ཚལ་ལ། ང་ཡང་སྤྱི་བཏང་གི་འདི་ཆོས་ཚོགས་ནང་ལོགས་ལ་ཨནི་དབྱིན་ཇིའི་མི་མང་པོ་ཕེབས་ཀྱི་ཡོད་རེད་ད་དེ་འདྲའི་ཐོག་ལ་ཁོང་ཚོ་ཁོ་རང་ཚོ་ལ་ཡང་ནང་པའི་ལྟ་གྲུབ་ཁས་མ་ལེན་དུས་ཨནི་དགེ་བཤེས་ལགས་ཀྱིས་ཡང་ཁོང་ཚོ་ལ་སེམས་ཁམས་ཀྱི་དཀའ་ངལ་གྱི་ཕན་ཐོགས་ཡོང་རྒྱུའི་ཆེད་དུ་ཡང་སློབ་གསོ་དང་དེ་ནང་བཞིན་གྱི་ཐབས་ལམ་ག་འདྲའི་རིགས་ཤིག་སྟོན་གནང་གི་ཡོད་ན་ལགས།

དཔེར་ན་དབུགས་འབྱུང་རྔུབ་ཟེར་ཡས་ཀྱི་སྒོམ་རྒྱག་ཡས་ཅིག་ཡོད་རེད་བ་དབུགས་འབྱུང་རྔུབ་ཟེར་དུས། སེམས་དེ་ད་ལྟ་དཀའ་ངལ་དང་རྙོག་དྲ་ཡོད་དེ་ཚོ་སེམས་དེ་ལ་ཕྱོགས་དེ་ལ་ཕར་མ་བཏང་ཅི་དྲན། དེ་མ་བཏང་བའི་ཐབས་དེ་ལ་སོ་སོའི་དབུགས། ཡར། དང། མར་རྔུབ་ད་དབུགས་ཀྱི་སྒང་ལ་ཅིག་ང་ཚོ Meditation ཟེར་དགོས་རེད་ད་སྒོམ་རྒྱག་ཡས་ལ་རིགས་མང་པོ་ཅིག་ཡོད་རེད་བ། ཁོ་རང་གི་དབུགས་ཀྱི་གྲངས་ལ་དམིགས་གཏད་ནས་ཡང་གྲངས་ཁོ་རང་ལ་བསམ་བློ་བཏང་ནས་སྒོམ་རྒྱག་ཡས་ཅིག། ཡང་དབུགས་ཡར་རྔུབ་དུས་ཙམ་པ་ལ་ཨོ་ད་ཡང་ང་ཡ་དབུགས་ཡར་འཐེན་གྱི་འདུག་ཨ་ད་མར་གློད་དུས་ང་གློད་ཀྱི་འདུག་ཨ་ཟེར་ནས་དབུགས་ད present moment ཟེར་བ་ད་ཁོ་རང་ཡར་གཏང་མར་གཏང་བྱེད་ཡས་ཀྱི་དབུགས་ད་ག་རང་ལ་དམིགས་པ་གཏད་ནས་ཅིག་རྙོག་དྲ་མང་པོ་ཅིག་ལ་བསམ་བློ་བཏང་ཡས་དེ་སེམས་དེ་ག་ལེར་ག་ལེར་ག་ལེར་ཁོ་མར་ཞུམ་འགྲོ་གི་རེད་བ་ཁོ་དེའི་ཕྱོགས་ལ་བསམ་བཏང་གི་ཡོད་མ་རེད་བ་བསམ་བློ་བཏང་ཕྱོགས་དེ་དབུགས་སྒང་ལ་བསམ་བློ་བཏང་བྱས། བསྡད་བྱས་ཨ་ནི་ད་ག་རང་ལ་བསྡད་ནས་སྐར་མ་བཅུ་བཅོ་ལྔ་བྱས་ན་གནས་སྐབས་གཅིག་ལ་གཉིས་ལ་དེ་གི་སེམས་འདི་ན་ཏོག་ཙམ་ངལ་གསོ་འདྲ་པོ་ཅིག་ལས་ནས་ཁོ་གི་རྐྱེན་བྱས་ནས་བྱས་དང་ཁོ་གི་མ་བསྡད་ཅེས་མ་བྱས་བྱས་ཁོ་དེ་འདྲས་བྱས་བྱས་ཡང་བསམ་བློ་བཏང་ཆོག་ཅིག་དབུགས་བུ་ཆུང་ངུ་ངུ་ཐོག་ནས་སེམས་མ་སྐྱིད་པ་དེ་གནས་སྐབས་གཅིག་ལ་ད་ཅིག་ཁོ་ཕར་ག་ཟེར་ང་ཚོ་མ་སོང་ན་ཅིག་ལྷོད་ལྷོད་བཟོ་ཡས་ལ་ཨ་ནི་དང་པོ་དབུགས་ལ་བསམ་བློ་བཏང་དབུགས་ཁོ་རང་སྒང་ལ་བསྡད་བྱས་ཨ་ནི་འདི་གི་སེམས་ཏོག་ཙམ་མར་ལྷོད་ལ་འགྲོ།

དེ་འདྲ་བའི་གང་ཟག་དེ་ལ་ཨ་ནི་ཅིག། སེམས་ནང་ལོགས་རྣམ་རྟོག་ཡང་མང་རུ་འགྲོ་དེ་ནས། སེམས་མ་སྐྱིད་པ་དེ་ཤུགས་ཆེ་རུ་ཆེ་རུ་ཆེ་རུ་འགྲོ་དེ་ནས། ཅོ་འདི་ཡོང་ཡས་འདི། རྩ་བ་དེ་གོ། ཆགས་པ་དེ་གི་ཅི་འོང་འདི་སྟོན་པ། ཆགས་པ་ཆུང་རུ་བཏང་བ་ཡིན་ན། ཏན་ཏན། ང་ཚོ་མ་སོན་ན་ག་རེ་ཟེར་དགོས་རེད། སེམས་ཀྱི་དཀའ་ངལ། མང་པོ་ཅིག་ཏན་ཏན་ཆུང་རུ་འགྲོ་གི་རེད་བསམ་དྲན་གྱི་འདུག་ད་དེ། ནང་ཆོས་ཀྱི་ངོས་ནས། ལྟ་སྟངས་འདྲ་པོ་དེ་རེད་བ་ནང་ཆོས་ཀྱི་ད་སེམས་ཁམས་རིག་པ་ཡིན་ན་འདྲ། ནང་ཆོས་ལྟ་གྲུབ་ཀྱི་ངོས་ནས་བལྟས་པ་ཡིན་ན་ཡང། ད་ཅིག་སེམས་ཀྱི་དཀའ་ངལ་སེལ་ཐབས་ཅིག་དེ་འདྲས། བྱེད་སྟངས་མང་པོ་ཡོད་པའི་ནང་ནས་ཡང་གཅིག་དེ་ད་ལྟ་ལུས་ལོངས་སྤྱོད་དང་སྦྲགས་ན་འདྲ་ལ་ཆགས་པའི་ཆགས་པ་དེ་མར་ཆུང་རུ་གཏང་ཐུབ་པ་ཡིན་ན་ཏན་ཏན་དེ་གིས་ད་སེམས་ལ་ག་ཟེར་རྣམ་རྟོག་བཅག་ཡས་དང་སེམས་ཀྱི་དཀའ་ངལ་བཅག་ཡས་ལ་ཏན་ཏན་ཕན་ཐོགས་ཡོང་ཅིག་འདོད་རྔམ་དེ་ཏེ་གང་ཐུབ་ཅི་ཐུབ་ཀྱིས་ཆུང་རུ་གཏང་ཐབས་བྱེད་པ་ཡིན་ན་ད་དུང་ཁོང་ཁྲོ་ལས་འདོད་ཆགས་དེ་སྡུག་ག་ཡོད་ས་རེད་བསམ་གྱི་འདུག་ང་རང་ང་རང་གི་བསམ་ཚུལ་རེད་ད་དེ་ཡང

ཨ་ནི་ཁོ་དཔེ། མེད་དུ་མི་རུང་འདྲ་བོ་ཅིག་བྱེད། ལགས་སོ་ཐུགས་རྗེ་གནང་དགེ་བཤེས་ཕན་བདེ་ལགས་ད་དེ་རིང་དུས་ཚོད་རྐྱེན་པས་དེ་མཚམས་བཞག་ཡ་ཡིན་ཨ་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས་ཆེད་སྒྲིག་གི་ལེ་ཚན་ནང་ཨ་རི། Vermont། ས་གནས་བོད་རིགས་ཚོགས་པས་གོ་སྒྲིག་གནང་སྟེ། འདི་ཟླའི་ཚེས་བཅུ་གཅིག་ཉིན་ས་གནས་སུ་བོད་ཀྱི་དུས་སྟོན་ཐེངས་བཅུ་དགུ་པ་སྲུང་བརྩི་ཞུས་གནང་ཡོད་ཅིང། དུས་སྟོན་དེའི་བརྒྱུད་རིམ་ནས་བོད་དོན་དྲིལ་བསྒྲགས་གནང་བ་སོགས་ཀྱི་སྐོར། དབྱངས་སྒྲོལ་ལགས་ཀྱིས Vermont ས་གནས་བོད་རིགས་ཚོགས་པའི་ཚོགས་གཙོ་ཚེ་རིང་དབྱངས་སྐྱིད་ལགས་སུ་ཞལ་པར་བརྒྱུད་ནས་འདྲི་ཞུས་པ་དེ་གསན་རོགས་གནང།

དེ་ནས་ང་རང་ཚོས་ཆོས་དང་རིག་གཞུང་མི་ཉམས་གོང་འཕེལ་ཞུ་ཡས་ཀྱི་གཅིག་བྱས་ད་གསུམ་པ་དེ་ང་རང་ཚོ་དེ་ས་གནས Vermont ལ་བོད་མི་ཕལ་ཆེར་བརྒྱ་དང་དྲུག་ཅུ་བདུན་བཅུ་ཟིན་ཡོད་རེད་ཡིན་ནའི་ང་ཚོ་ལ་སྤྱི་ཁང་ཡོད་མ་རེད་བ། ད་སྤྱི་ཁང་མེད་དུས་ཙམ་པ་སྤྱི་ཁང་རྒྱབ་ཡས་ཀྱི་དངུལ་ད་ང་ཚོ་བསྡུ་རུབ་བྱས་ཡོད་རེད་ད་ལོ་ལོ་དྲུག་ཡོད་རེད་ད་གཅིག་དེ་ཡང་སྤྱི་ཁང་གི་དོན་དག་ལ་དངུལ་བསྡུ་རུབ་བྱེད་ཡས་ཀྱི་དོན་དག་ལ་གཅིག་ཡོད་རེད། ད་དུས་སྟོན་དེ། གྲ་སྒྲིག་རྣམ་པ་དུས་ཚོད་ག་ཚོད་ཙམ་འགོར་གནང་སོང།

སྔ་སང་སང་ནས་ཕུད་ཚར་རེད་བ་ཚང་མ་སུ་སུ་སུ་རྒྱུས་ཡོད་རེད་ད། ཐབ་ཚང་ལ་ལས་ཀ་བྱེད་མཁན་དེ་གའི་ཐབ་ཚང་ལ་གཉེར་ནས་ཨ་ནི་ཞལ་ལག་དེ་གའི་གཉེར་ནས་གྲ་སྒྲིག་བྱེད། ཟུར་ལ་ཡང་ང་ཚོ་གི་ད་ལོ་དེ་ལ ICT བྱས་དེ་ནས་ཁ་སང་ང་རང་ཚོ་གི Office of Tibet བྱས་དེ་ནས་ང་རང་ཚོ་གི་དེ་ལ Community Center རྒྱག་པ།

གནང་སོང། City ནང་ལོགས་ད་ནི་མི་ལས་ཀ་བྱེད་མཁན་མང་པོ་ཡོད་རེད་བ་དེ་ནས་ཡར་མར་འགྲོ་མཁན་ཚང་མ་མཐོང་གི་འདུག་བ་མོ་ཏྲ་བཏང་མཁན་དང་གོམ་པ་ཚོ་ནས་འགྲོ་མཁན་དང་ཆ་ཚང་ལོ། དེ་ནས་སྤྱིར་བཏང་རྣམ་ཚོ་ས་གནས་ལ་བོད་མི་ཁྱིམ་ཚང་ག་ཚོད་ཙམ་ཡོད་རེད། ཁྱིམ་ཚང་བཞི་བཅུ་ཞེ་གསུམ་ཡོད་ས་ཡོད་ཕལ་ཆེར་ད་ང་ཚོ་མི་འབོར་བརྩིས་ན་བརྒྱ་དང།

ལགས་ལགས་སོ་དེ་ག་ནང་བཞིན་ཁྱེད་རྣམ་ཚོས་ཡང་འདི་ན་ལ་བོད་ཀྱི་ཞབས་བྲོ་དང་དེ་འདྲས་འཁྲབ་སྟོན་གནང་ཡོད་རེད་པ། ལགས་འོ་ང་ཚོ་འུ་ཚོ་ནང་གི་དང་པོ་དེ་ང་ཚོ་བོད་ཀྱི་ག་ཟེར་རྒྱལ་གླུ་དེ་བཏང་ནས་བྱས་རེད་བ། ད་འདི་རྗེས་ལ་དེ་ཞོལ་པ་འཁྲབ་རེད། དེ་ནས་ང་རང་ཚོ་ཕྲུ་གུ་ཆུང་ཆུང་ལ་བསྡད་ལ་ས་གནས་ལ་རྒན་མིག་དམར་ཚེ་རིང་ལགས་རེད་བ། ཁོང་གིས་ནས་ཕྲུ་གུ་ལ་སྒྲ་སྙན་བསླབས་ཤག་རེད་ད་སྒྲ་སྙན་དེ་གས་བཏང། ད་འདི་རྗེས་ལ་ཁམས་གཞས་བྱས་དེ་ནས་ད་དམིགས་བསལ་གྱི་ང་ཚོ་ད་ལྟ་བོད་ཀྱི་དུས་སྟོན་དེ་སྐབས་སུ་ལ

ལགས་ལགས་སེ། ད་མདོར་བསྡུས་ནས་ཞུས་པ་ན་ད་གིན་གོང་དུ་ཁྱེད་རང་གིས་ཡ་ད་རེས་དུས་སྟོན་འདི་འཚོགས་དགོས་ཡ་དམིགས་ཡུལ་གཙོ་བོ་དེ་ཨ་མི་རི་ཀའི་མི་མང་ཚོས་ད་བོད་དང་བོད་མིའི་གནས་སྟངས་མཁྱེན་རྟོགས་ཡོང་ཡ་དང་ཨ་ནི་དཔལ་འབྱོར་བསྡུ་རྒྱུ་རེད་དེ་ག་ནང་བཞིན་བོད་དོན་དྲིལ་བསྒྲགས་འདི་འདྲས་སྐོར་ལ་རེད་ཅེས་གསུང་གི་འདུག་ཁྱེད་རང་ཚོའི་ཐོག་མའི་དམིགས་ཡུལ་ཡོད་པ་ནང་བཞིན་གྱི་ལས་དོན་དག་འགྲུབ་གནང་སོང་བསམ་པའི་འདོད་པ་ཁེངས་པ་བྱུང་གནང་སོང་ངས། ལགས་ད་དངོས་གནས་འདོད་པ་ཁེངས་ཡས་འདྲ་བོ་ཅིག་བྱུང་སོང་ལགས་མི་དེ་འདྲས་མང་པོ་ཕེབས་དུས་ཆེ་ཨ་ནི་དེ་འདྲས་ད་ལྟ་ང་ཚོའི་དངུལ་ཚང་མ་ལོ་ད་ལྟ་ག་རེ་རོབ་གཅིག་ང་ཚོའི་དངུལ་དེ་གས་ག་ཚོད་བྱུང་བ་དེ་རོབ་གཅིག་ང་ཚོའི་རྒྱུས་ཡོད་རེད་ད་ད་ལྟ་གཏན་གཏན་ལ་ང་ཚོ་ཡ་རྒྱུན་ལས་བཅུ་གཅིག་འཛོམས་ནས་འོ་ནས་དངུལ་དེ་གས་ཚང་མ་ཆ་ཚང་འགྲོ་སོང་ག་བ་འགྲོ་འདུག་དེ་ནས་སྤྱིའི་ཡོང་འབབ་ག་ཚོད་བྱུང་འདུག་དེ་གས་ཚང་མ་ང་རང་ཚོ་འཛོམས་ནས་ཡ་ཚོགས་འདུ་བྱེད་ཆོག་ཨེ། ད་ལོ་དེ་ལ་ང་ཚོས་ད་དམིགས་བསལ་གཅིག་ག་རེ་བྱུང་ཟེར་ན

ནོར་ལུས་བཟོས་ཨ་ནི་རྩ་བའི་གཅིག་བུད་མེད་གཅིག་གི་སྤྱི་ཚོགས་ནང་ལོགས་འགན་འཁྱེར་བྱས་ལས་ཀ་བྱེད་དགོས་ཡ་དེ་གལ་ཆེན་པོ་ཡིན་པ་ཤེས་སོང་ངས། ལའོ། ད་ལྟ་ང་རང་གི་མཉམ་དུ་ལས་ཀ་བྱེད་མཁན་ཁོ་རང་ཚོས་འོས་ད་ཁྱེད་རང་གིས་ང་ལ་དཔེ Inspire བྱེད་ཀྱི་འདུག་ལབ་ངས་ཡང་དེ་འདྲའི་གལ་བྱུང་སོང་ད་ནི་ང་རང་ལ་བུ་མོ་གཉིས་ཡོད་དུས་ཙམ་པར་ཡང་ཁོ་རང་ཚོ་ལ་ད་ང་ཚོ་བུ་མོ་ཡིན་བུ་མོ་གནས་ཡིན་པའི་བསམ་གི་བྱེད་ཐུབ་ཀྱི་མ་རེད་བྱེད་ནི་མེད་པ་བྱས་བྱེད་ཐུབ་ཀྱི་ཡོད་གང་བྱེད་ཐུབ་ཐུབ་དེ་གནང་ན་ཡག་པོ་ཡོད་རེད་དེ་འདྲས་ད་རོ་མོག་འདྲ་རོ་ར་བོ་ར་དེ་འདྲས་འདྲ་བོ་བྱས། ཡག་པོ་འདུག་བསམ་གྱི་འདུག་བ་ར། བློ་གཟུར་ཚེ་རིང་དབྱངས་སྐྱིད་ལགས་ཐུགས་རྗེ་ཆེ་དེ་དང་ཆབས་ཅིག་གསན་པ་རྣམ་ཚོ་ཐེངས་འདིའི་ང་ཚོའི་ལེ་ཚན་འདི་དེ་ག་ཙམ་འཇོག་ཞུ་བ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། ཐེངས་འདིའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་སྟོན་ཐོག་འདེབས་ལས་ཐོག་ཕུལ་བྱུང་གི་ཚན་རིག་པ་ཨེམ་ཨེས་སཝཱ་མི་ནཱ་ཐཱན་མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད། ཨེམ་ཨེས་སཝཱ་མི་ནཱ་ཐཱན་མཆོག་ནི། སྟོན་ཐོག་འདེབས་ལས་ཀྱི་ཚན་རིག་དང་འཛིན་སྐྱོང་གི་ཐབས་ཤེས་མཉམ་བསྲེས་གནང་ནས་སྟོན་ཐོག་གི་ཐོན་སྐྱེད་ཧ་ཅང་གི་ཕོན་ཆེ་བཟོ་གནང་ཐུབ་པ་དེས་རྒྱ་གར་ནང་ཐན་པའི་དཀའ་ངལ་མེད་པ་བཟོ་ཐུབ་པ་མ་ཟད་རྒྱ་གར་གྱི་རྒྱལ་ཁབ་དེ་འཛམ་གླིང་ནང་འབྲས་དང་གྲོའི་སྟོན་ཐོག་ཕོན་ཆེ་ཤོས་འདེབས་ལས་བྱེད་མཁན་ཞིག་ཏུ་གྱུར་པ་བཟོས་གནང་ཡོད་པ་རེད་འདུག་ཁོང་ཉེ་སྔོན་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་རྒྱ་གར་ལྷོ་ཕྱོགས་ཅེ་ནའི་གྲོང་ཁྱེར་ནང་དགུང་གྲངས་དགུ་བཅུ་གོ་བརྒྱད་ཐོག་འདས་གྲོངས་སུ་གྱུར་ཡོད་པ་རེད་འདུག་ཁོང་ནི་འཛམ་གླིང་ནང་རྒྱ་གར་གྱི། Green Revolution། སྔོ་ལྗང་གི་གསར་བརྗེ་ཞེས་སྟོན་ཐོག་འདེབས་ལས་ཐོག་ཧ་ཅང་གི་གཟེངས་སུ་ཐོན་པའི་ཕྱག་ལས་གནང་བའི་ཆ་ནས་མཚན་སྙན་ཆེན་པོར་གྱུར་གནང་ཡོད་པ་དང། ཁོང་གིས་སྦྱོང་བརྡར་གྱི་ལས་འཆར་ཁག་གསར་བཟོ་དང་ཞིང་པ་རྣམས་ལ་འབྲས་དང་གྲོའི་ཐོན་སྐྱེད་ཇི་ལྟར་ཕོན་ཆེ་ཐོན་ཐུབ་ཐབས་ཞིབ་འཇུག་གི་འབྲས་བུར། མི་ས་ཡ་མང་པོར་བཀྲེས་སྐོམ་གྱི་དཀའ་ངལ་མི་འཕྲད་པའི་ཐོག་ཕན་ཐོགས་བྱུང་གནང་ཡོད་པ་རེད་འདུག་ཌོག་ཊར་སཝཱ་མི་ནཱ་ཐཱན་མཆོག་གིས་ལོ་ངོ་བདུན་ཅུ་ལྷག་གི་རིང་སྟོན་ཐོག་གི་ཚན་རིག་དང་བཟའ་འབྲུའི་ཐོན་སྐྱེད་ཀྱི་ལས་གཞིའི་ཐོག་ལོ་རྒྱུས་ནང་འཁོད་འོས་པ་དང་འགྲན་ཟླ་བྲལ་བའི་ཕྱག་ལས་རྒྱུན་མཐུད་ནས་གནང་ཡོད་པ་རེད་འདུག་ཁོང་སྐུ་ན་ཆུང་བའི་ཚན་རིག་པ་ཞིག་ཡིན་སྐབས་ཞིང་ས་ཁག་སྐོར་སྐྱོད་ཐོག་འཛེམས་ཟོན་མེད་པར་བསྐྱོད་གནང་བ་དང། རང་གི་སྤྱན་ལ་གནོད་སྐྱོན་འཕོག་མིན་ལ་ལྟོས་མེད་ཀྱིས་འཛམ་གླིང་གི་གླིང་ཆེན་ཁག་གསུམ་གྱི་ཚན་རིག་བརྟག་དཔྱད་ཁང་ཁག་ནང་ཞིབ་འཇུག་གི་ཕྱག་ལས་གནང་ཡོད་པ་རེད་འདུག་ཁོང་གིས་འཛམ་གླིང་གི་རྒྱལ་ཁབ་ཁག་གི་མཚན་སྙན་ཆེ་བའི་ཞིབ་འཇུག་གི་ཚན་པ་ཁག་གི་ཚོགས་ཆུང་གི་ཚོགས་མི་འགན་འཁུར་བཞེས་གནང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོ་བར་ཁོང་རྒྱ་གར་དབུས་གཞུང་གི་སོ་ནམ་དང་ཞིང་ཆུ་འདྲེན་གཏོང་ལྷན་ཁང་གི་དྲུང་ཆེ་གཙོ་བོའི་འགན་འཁུར་དང། རྒྱ་གར་དབུས་གཞུང་གི་འཆར་འགོད་ལྷན་ཁང་གི་འགན་འཁུར་བ་གཙོ་བོའི་གྲས་དང། བློན་ཆེན་ལྷན་ཚོགས་ཀྱི་ཚན་རིག་སློབ་སྟོན་ཚོགས་ཆུང་གི་ཚོགས་གཙོ་ཡང་གནང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་བར་ཁོང་ཧྥི་ལི་པིན་སི་རྒྱལ་ཁབ་ཀྱི་གྲོང་ཁྱེར

རྒྱ་གར་དབུས་གཞུང་གི་གྲོས་ཚོགས་གོང་མར་འོས་མི་བཅུ་གཉིས་བསྐོ་གཞག་གནང་བའི་ཁོངས། ཁོང་ཡང་ལོ་ངོ་དྲུག་གི་རིང་འཐུས་མིར་བསྐོ་གཞག་བྱུང་གནང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་བདུན་ལོར་ཁོང་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོའི་ནོ་བེལ་ཞི་བདེའི་གཟེངས་རྟགས་བཞེས་གནང་མཁན་དང་སྟོན་ཐོག་ཐོན་སྐྱེད་ཐོག་ཕུལ་བྱུང་གི་ཕྱག་ལས་གནང་མཁན་གྱི་ཚན་རིག་པ། Norman།

ཚན་རིག་པ་མི་འདྲ་བ་ཞིག་རེད་ཅེས་བསྔགས་བརྗོད་གནང་ཡོད་པ་རེད་འདུག་ཡང་ཨ་མི་རི་ཀའི་སྲིད་འཛིན་རོ་ནལ་རི་གན་མཆོག་གིས་གསུངས་པར། སྐུ་ཉིད་ཀྱི་ཕྱག་ལས་ཀྱི་གྲུབ་འབྲས་ཀྱིས་འཛམ་གླིང་གི་ཟ་འབྲུའི་ཐོག་ཧ་ཅང་གི་རླབས་ཆེན་དང་ཡུན་གནས་ཀྱི་ཤུགས་རྐྱེན་ཐེབས་པ་དེ་འཛམ་གླིང་གི་ཟ་འབྲུ་དང་སོ་ནམ་པའི་སྤྱི་ཚོགས་ནས་ཡུན་རིང་པོར་ཤེས་ཚོར་ཡོད་པ་རེད་ཅེས་ཆེ་བསྟོད་གནང་ཡོད་པ་རེད་འདུག། ཁོང་གིས་ཚན་རིག་དང་འགྲོ་བ་མིར་ཕན་པའི་ཕྱག་ལས་གནང་བར་ཁོང་ལ་རྒྱ་གར་དང་འཛམ་གླིང་གི་རྒྱལ་ཁབ་ཁག་ནས་ཆེ་བསྟོད་ཀྱི་ཕྱག་འཁྱེར་གྲངས་བརྒྱ་ཕྲག་ལྷག་ཐོབ་གནང་ཡོད་པ་རེད་འདུག་གོང་ཞུས་ཁོང་ལ World Food Prize ཞེས་པའི་གཟེངས་རྟགས་དེའི་མཉམ་དངུལ་མ་གནས་ཨ་མི་རི་ཀའི་ཌོ་ལར་འབུམ་གཉིས་ཐོབ་གནང་བ་དེ་ཁོང་གིས MS Swaminathan Research Foundation ཞེས་པའི་ཞིབ་འཇུག་གི་བསྟི་གནས་ཁང་ཞིག་འཛུགས་རྒྱུར་བེད་སྤྱོད་གནང་ཡོད་པ་རེད་འདུག་ཞིབ་འཇུག་གི་བསྟི་གནས་ཁང་དེ་ཁོང་རང་ཉིད་འཚར་ལོངས་གནང་ཡུལ་ཉེ་འཁྲིས་ཏ་མིལ་ན་ཌུ་མངའ་སྡེའི་རྒྱལ་ས Chennai ནང་འཛུགས་པ་དང། ཞིབ་འཇུག་གི་བསྟི་གནས་ཁང་དེ་ནི་རྒྱ་གར་ནང་བུད་མེད་དང་གྲོང་གསེབ་འཛུགས་སྐྲུན་ཡར་རྒྱས་གཏང་རྒྱུར་གསར་བཟོ་དང་ཚན་རིག་དང་འཕྲུལ་རིག་ཐོག་གལ་གནད་ཆེ་ཤོས་ཤིག་ཆགས་ཡོད་པ་རེད་འདུག་ཡིན་ནའང་ཁོང་ལ་མཚན་མཐོང་ཆེན་པོ་བྱུང་གནང་བ་དེས་ཁོང་གི་ཁ་གཏད་ཚན་རིག་པ་གཞན་ཚོས་སྐྱོན་བརྗོད་བྱེད་ཡུལ་དུ་གྱུར་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུའི་ལོ་རབས་ནང་ཁོང་གིས་བཟོ་སྐྲུན་དང་རྗེས་སུ་རྒྱ་གར་ནང་གྲགས་ཆེར་གྱུར་པའི་གྲོ་དེར་གསུང་བབ་ལྟར་ཟས་བཅུད་དེ་ཙམ་མེད་པའི་སྐྱོན་བརྗོད་བྱས་པར་རྗེས་སུ་རྒྱ་གར་གཞུང་གི་ཆེད་བཙུགས་ཚོགས་ཆུང་ཞིག་གིས་ཁོང་ལ་དེའི་ཐོག་ཉེས་མེད་གཙང་སེལ་གནང་ཡོད་པ་རེད་འདུག། ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུའི་ལོ་རབས་དང་ཕྱི་ལོ་ཉིས་སྟོང་ཐམ་པའི་འགོ་སྟོད་ན་ཁོར་ཡུག་ཐོག་ལས་འགུལ་སྤེལ་མཁན་རྣམས་ཀྱིས་ཁོང་གི་སྟོན་ཐོག་འདེབས་ལས་དེ་བཟོ་གྲྭ་བཞིན་ཐོན་སྐྱེད་ཤུགས་ཆེ་སྤེལ་ཐབས་དང་དེ་ཡང་ཁོར་ཡུག་ལ་གནོད་པ་དང་རིན་གོང་ཆེ་བའི་རྫས་ལུད་ལ་ཤུགས་ཆེ་བརྟེན་པ་མ་ཟད་རིགས་རྫས་བརྗེ་སྒྱུར་ཅན་གྱི་སྟོན་ཐོག་འདེབས་ལས་འཕེལ་རྒྱས་གཏོང་བར་སྐྱོན་བརྗོད་ཕོག་ཡོད་པ་རེད་འདུག་ཡིན་ནའང Dr. Swaminathan མཆོག་དང་ཁོང་གི་ཕྱག་རོགས་ཚོས་སྟོན་ཐོག་འདེབས་ལས་གནང་ཕྱོགས་ཐད་ཉེན་ཁ་མེད་ལ། ཁོར་ཡུག་ལ་གནོད་འཚེ་མི་འབྱུང་བ་ཞིག་དར་སྤེལ་གཏོང་རྒྱུའི་ཆེད་བློས་བཏང་གནང་བའི་སྐོར་དང། ཁོང་གིས་དར་སྤེལ་གནང་བའི་སྟོན་ཐོག་འདེབས་ལས་དེར། Evergreen Revolution། དུས་དང་རྣམ་པ་ཀུན་ཏུ་སྔོ་ལྗང་གི་གསར་བརྗེ་ཞེས་འབོད་ཀྱི་ཡོད་པ་རེད་འདུག་ཁོང་གིས་སྟོན་ཐོག་འདེབས་ལས་ཀྱི་ལམ་སྲོལ་དེ་ཆུ་གྲོན་ཆུང་ལ་རིགས་རྫས་འདྲ་མིན་གྱི་གསོན་རིགས་ཡོད་པ་དང་ནུས་ཤུགས་ཡང་འགྲོ་རྒྱུགས་ཆུང་བ་དེར་ཁོང་གི་དཔེ་དེབ From Green to Evergreen Revolution། སྔོ་ལྗང་ནས་དུས་དང་རྣམ་པ་ཀུན་ཏུ་སྔོ་ལྗང་ཞེས་པ་དེ་དང་དཔེ་དེབ་གཞན་མང་དག་ཅིག་བྲིས་གནང་བ་དེ་དག་ནང་བཀོད་ཡོད་པ་རེད་འདུག་མོ་ཀུམ་བུ་སམ་པ་སི་ཝན་སྭ་མི་ནཱ་ཐན་མཆོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་ལྔ་ཟླ་བ་བརྒྱད་པའི་ཚེས་བདུན་ཉིན་རྒྱ་གར་ལྷོ་ཕྱོགས་ཏཱ་མིལ་ནཱ་དུ་མངའ་སྡེའི་གྲོང་ཁྱེར་ཀུམ་པ་ཀོ་ནམ་ཞེས་པ་དེར་འཁྲུངས་ཡོད་པ་རེད་འདུག། ཁོང་གི་ཡབ་ཡུམ་ལ་བུ་ཕྲུག་བཞི་བྱུང་བའི་ཁོངས་ནས་ཁོང་རྒན་ཤོས་གཉིས་པ་དེ་ཡིན་པ་དང། ཁོང་གི་ཡབ་གུས་བཀུར་འོས་པའི་སྨན་པ་ཞིག་དང། དུག་སྦྲང་དང་འབྲེལ་བའི་ན་ཚ་ཁག་མེད་པ་བཟོ་རྒྱུར་ལམ་ལྷོང་ལྡན་པའི་ལས་འགུལ་མང་དག་ཅིག་སྤེལ་གནང་ཡོད་པ་རེད་འདུག་ཁོང་གི་ཡུམ་པར་བ་ཏི་ཐང་ག་མལ་ནང་ལས་གནང་མཁན་ཞིག་དང་རང་ཉིད་ཀྱི་བུ་ཕྲུག་རྣམ་པར་སློབ་གཉེར་ཡག་པོ་གནང་དགོས་པའི་ལམ་སྟོན་དང་རང་རང་སོ་སོའི་དམིགས་ཡུལ་ཁག་སྒྲུབ་ཐབས་གནང་དགོས་པའི་གཞེན་སྐུལ་གནང་མཁན་ཞིག་ཡིན་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ལོར་ཁོང་གཙུག་ལག་སློབ་གཉེར་ཁང་ནང་སློབ་གནང་སྐབས་ལོ་ངོ་གསུམ་གྱི་གོང་དེར་རྒྱ་གར་གྱི Bengal མངའ་ཁུལ་ནང་ཐན་པ་ཤུགས་ཆེར་བརྟེན་ནས་རྒྱ་གར་བ་ས་ཡ་མང་པོ་མུ་གེས་འཆི་བ་དང། རྒྱ་གར་གྱི་དབུ་ཁྲིད Mahatma Gandhi མཆོག་གིས་རྒྱ་གར་བ་རྣམས་ལ་དཀའ་ངལ་ཆེན་པོ་དེའི་ཐོག་སྐུལ་འདེད་གནང་བར། ཁོང་གིས་སྨན་པའི་སློབ་སྦྱོང་གནང་རྒྱུ་དེ་མཚམས་འཇོག་གིས་སོ་ནམ་ཐོག་ཞིབ་འཇུག་གནང་འགོ་བཙུགས་ཡོད་པ་རེད་འདུག་ཁོང་རྒྱ་གར་གྱི Tamil Nadu མངའ་སྡེའི་ནང་གི་སོ་ནམ་གྱི་མཐོ་སློབ་ཁང་གྲགས་པ་ཞིག་ནས་སློབ་ཐོན་གནང་རྗེས་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Indian Agricultural Research Institute། ཞེས་པ་དེར་ཕྱག་ལས་གནང་བ་དང། དེ་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལོར་དབྱིན་ཡུལ་གྱི། University of Cambridge། གཙུག་ལག་སློབ་གཉེར་ཁང་ནས་འབུམ་རམས་པའི་ཕྱག་འཁྱེར་ཐོབ་གནང་ཡོད་པ་རེད་འདུག་དེ་གར་ཁོང་གི་བཟའ་ཟླ། Srimati Meena། ཐུག་འཕྲད་བྱུང་བ་དང་ཁོང་གཉིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོར་གཉེན་སྒྲིག་གནང་ཡོད་པ་རེད་འདུག་ཁོང་གི་ལྕམ་མི་ན་སྔ་ལོར་འདས་གྲོངས་སུ་གྱུར་པ་དང། ཁོང་ལ་ཤུལ་ལུས་སྲས་མོ་གསུམ་ཡོད་པའི་ཁོངས་གཅིག་དབྱིན་ཡུལ་གྱི University of East Anglia གཙུག་ལག་སློབ་གཉེར་ཁང་ནང་སློབ་དཔོན་གྱི་ཕྱག་ལས་དང་གཅིག་རྒྱ་གར་ལྷོ་ཕྱོགས Bangalore གྲོང་ཁྱེར་གྱི Indian Statistical Institute ཞེས་པའི་སློབ་གཉེར་ཁང་དེའི་ནང་སློབ་དཔོན་གྱི་ཕྱག་ལས་དང་གཞན་དེ་ཁོང་རང་ཉིད་ཀྱིས་འཛུགས་གནང་བའི MS Swaminathan Research Foundation། ཞེས་པ་དེའི་གཙོ་འཛིན་གྱི་ཕྱག་ལས་གནང་མུས་ཡིན་པ་རེད་འདུག་ད་ལྟ། འཛམ་གླིང་ནང་ཆེས་མཚན་སྙན་ཆེ་བའི་སྟོན་ཐོག་འདེབས་ལས་ཀྱི་ཚན་རིག་པ། MS Swaminathan མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས་ཕབ་བསྒྱུར་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ཐེངས་འདིའི་ལས་རིམ་འདི་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང།